ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་གཉིས་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་འབྲོམ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་དམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོ་ཡུལ་ནང་གི་མཛད་འཆར་བསྐྱངས་བཞིན་པའི་ཁོངས། གོ་ཌ་ལ་ཇ་ར་གནམ་ཐང་དུ་ཕེབས་འབྱོར་གནང་སྐབས་ཁུལ་དེའི་ནང་གི་འགོ་ཁྲིད་རྣམ་པ་དང་མི་དམངས་ཚོས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་ཡོད་པས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
རྒྱ་ནག་གཞུང་གིས་བོད་ཀྱི་མདོ་སྨད་རྔ་བ་ཁུལ་གྱི་སློབ་གྲྭ་ཆུང་འབྲིང་ཚང་མའི་རྩིས་དངོས་རྫས་གསུམ་གྱི་སློབ་ཚན་ཁག་རྒྱ་ཡིག་ནང་བསྒྱུར་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་བཙན་བྱོལ་བོད་མིའི་མང་ཚོགས་དང་འཐབ་རྩོད་ལ་རྒྱུས་ལོན་སླད། རྒྱལ་སྤྱིའི་ཆབ་སྲིད་ཚོགས་པ Atlas གསར་འཛུགས་གནང་མཁན་གཉིས་རྡ་རམ་ས་ལར་ཆེད་ཕེབས་གནང་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཁོ་ནང་གཞུང་འབྲེལ་ཕྱོགས་བསྐྱོད་གནང་མུས་ལ་ཕྱི་ཚེས་བཅུ་ཉིན་སྲིད་སྐྱོང་མཆོག་མེག་སི་ཁོ་གྲོས་ཚོགས་སུ་ཕེབས་སྐབས་གྲོས་ཚོགས་ཀྱི་ཚོགས་གཞོན་མཆོག་གིས་གཙོས་ཚོགས་མི་ཡོངས་ཀྱིས་ཚོར་བ་ཆེན་པོས་དགའ་བསུ་ཞུས་པ་སོགས་སྲིད་སྐྱོང་གི་མཛད་འཆར་སྐོར་དང།
དེ་ནས་རྒྱ་ནག་ཉིན་རེའི་ཚགས་པར་གྱི་ཡུ་རོབ་ཡན་ལག་ལས་ཁུངས་ཀྱི་འགན་འཛིན Chen Weihua ནས། ཧ་ལམ་བོད་པ་བརྒྱ་ཆ་བརྒྱ་ཡིས་བོད་སྐད་ཤེས་ཀྱི་ཡོད་པས་ཟེར་བརྗོད་པ་དེར། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་ཨེ་ཤ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་བརྟག་ཞིབ་ཞུས་པའི་སྐོར་དང། ལེ་ཚན་གཞན་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མེག་སི་ཀོ་ཡུལ་ནང་གི་མཛད་འཆར་བསྐྱངས་བཞིན་པའི་ཁོངས། གོ་ཌ་ལ་ཧ་ར་གནམ་ཐང་དུ་ཕེབས་འབྱོར་གནང་སྐབས་ཁུལ་དེའི་ནང་གི་འགོ་ཁྲིད་རྣམ་པ་དང། མང་ཚོགས་ཐོག་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་ཡོད་པ་རེད་འདུག། ཕྱི་ཚེས་བཅུ་ཉིན་སྲིད་སྐྱོང་མཆོག་མེག་སི་ཀོ་གྲོས་ཚོགས་སུ་ཕེབས་སྐབས་གྲོས་ཚོགས་ཀྱི་ཚོགས་གཞོན་མཆོག་གིས་གཙོས་ཚོགས་མི་ཡོངས་ཀྱིས་ཚོར་བ་ཆེན་པོས་དགའ་བསུ་ཞུས་གནང་ཡོད་པའི་སྐོར་སོགས་ཚེ་དབང་དངོས་གྲུབ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་བྱང་ཨ་མི་རི་ཀའི་ནང་བོད་དོན་དྲིལ་བསྒྲགས་དང་ཞུ་གཏུག་གནང་མུས་ལ་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་མེག་སི་ཀོ་ཡུལ་གྱི་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་སྐུ་ཀར་ལ་ཨལ་མན་ཛན་མཆོག་དང་ལྷན་མཇལ་འཕྲད་ཀྱིས་གྲོས་ཚོགས་ནང་ལ་གཟིགས་སྐོར་དུ་ཕེབས་བཞག་མེག་སི་ཀོའི་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་ས་གནས་སུ་བཞུགས་མེད་སྟབས་ཚོགས་གཞོན་མཆོག་གིས་སྣེ་ལེན་གནང་འདུག་ལ་སྲིད་སྐྱོང་མཆོག་གིས་བོད་དོན་ཞུ་སྐུལ་སླད་མེག་སི་ཀོའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ལྷན་དུ་ཚོགས་འདུ་ཞིག་ཀྱང་བསྐོང་ཚོགས་གནང་འདུག། ཚོགས་འདུའི་ཐོག་མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་སྐུ་ཀཱ་ལ་ཨལ་མན་ཛན་མཆོག་ཆེད་ཕེབས་ཀྱིས་མེག་སི་ཀོ་གྲོས་ཚོགས་ནས་བོད་དོན་ཐོག་ལ་བཞེངས་ཕྱོགས་ཀྱི་བསྒྲགས་གཏམ་ཞིག་ཕུལ་འདུག་པ་དང། སྐབས་དེར་སྲིད་སྐྱོང་མཆོག་གིས་ད་ལྟའི་བོད་ཀྱི་གནས་བབ་འགྲེལ་བརྗོད་གནང་བའི་ཐོག་མེག་སི་ཀོ་གཞུང་དང་གྲོས་ཚོགས་ནས་བོད་དོན་ཐོག་རྒྱབ་སྐྱོར་གནང་སྐྱོང་ཡོང་བའི་ཞུ་སྐུལ་གནང་འདུག། དེ་ཉིན་མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཙོའི་ལས་ཚབ་ཚོགས་གཞོན་ལྕམ་སྐུ་ཀཱ་ལཱ་ཨལ་མན་ཛན་མཆོག་གི་བཀའ་འཁྲོལ་ཐོག། གྲོས་ཚོགས་ཀྱི་འཐུས་མིའི་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་སཱལ་ཝེ་ཏོར་ཁེ་རོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ངོ་སྤྲོད་གནང་སྐབས་གྲོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཐུགས་ཚོར་བ་ཆེན་པོས་དགའ་བསུ་ཞུས་ཡོད་ལུགས་སྲིད་སྐྱོང་མཆོག་དང་ལྷན་བཅར་ཞུ་མཁན་ལྷོ་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ཞལ་པར་ཐོག་འགྲེལ་བརྗོད་གནང་དོན་ལ། ད་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་ལ་སྐུ་ངོ་དཔལ་ལྡན་སྲིད་སྐྱོང་མཆོག་ད་ལྟ་གྲོས་ཚོགས་ཀྱི་ཚོགས་གཞོན་གྱི་ཚོགས་གཞོན་དང་མཉམ་དུ་མཇལ་འཕྲད་དང་དེ་ག་ཚོད་ཚོགས་གཙོ་ད་ནི་མ་ཕྱི་ལོ་རྒྱ་གར་ལ་ད་ལྟ G20 ཚོགས་འདུ་ཕེབས་གནང་བཞག་ད་ཚོགས་གཞོན་དུ་འཚམས་འདྲི་གདན་འདྲེན་ཞུས་ནས་ང་ཚོ་ད་ལྟ་མེག་སི་ཀོ་གྲོས་ཚོགས་འཐུས་མི་མཉམ་དུ་ལ་ང་ཚོ་ཚོགས་འདུ་ཚོགས། ཚོགས་འདུའི་སྐབས་ལ་ཨ་ནེ་སྐུ་མགྲོན། སྐུ་ངོ་སྲིད་སྐྱོང་མཆོག་དང་ཨ་ནེ། མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཞོན། ཆིབས་བསྒྱུར་གནང་བྱས་ཚོགས་གཞོན་ངོས་ནས་ཨ་ནེ། མེག་སི་ཀོ། གྲོས་ཚོགས་ཀྱི་ཨ་ནེ་བོད་དོན་སྒང་ལ་ལངས་ཕྱོགས། ག་རེ་ཡིན་མིན་འདིའི་སྒང་ལ་འདུག་གསུང་འཕྲིན་ཅིག་འདུག་གནང་སོང། འདི་རྗེས་ལ་ཨ་ནེ་སྐུ་ངོ་སྲིད་སྐྱོང་མཆོག་ནས་ཨ་ནེ། ད་ལྟའི་བོད་ཀྱི་གནས་བབ། ཨ་ནི་མེག་སི་ཀོ་གི་གྲོས་ཚོགས་དང་གཞུང་དང་ཚང་མ་ལ་ང་ཚོ་གི་རེ་སྐུལ་ཞུ་གནང་རེ་སྐུལ་ང་ཚོ་དང་གཅིག་དེ་འདྲ་ཆེད་དུ་ཞུ་སྐུལ་དུ་ཞུ་གནང་སོང། དེ་རྗེས་ལ་ཨ་ནི་གྲོས་ཚོགས་ཀྱི་འགྲེམས་སྟོན་དང་གྲོས་ཚོགས་ཀྱི་ད་ལྟ་ཚོགས་ཁང་ཁག་ཏུ་ངོ་སྤྲོད་བྱས། ཨ་ནི་ཁོང་ཚོ་ངོས་ནས་ཨ་ནི་མེག་སི་ཀོ་གི་བཅའ་ཁྲིམས་དང། མེག་སི་ཀོ་གི་གྲོས་ཚོགས་ཀྱི་ལོ་རྒྱུས་འདུག་ཕྱག་དེབ་ཁག་འདུག་གནང་སོང། དེའི་རྗེས་ལ་ང་ཚོ་གྲོས་ཚོགས་ནང་ལ་འདུག་བཅར་ཡས་དང་གྲོས་ཚོགས་ནང་ལ་གྲོས་ཚོགས་ཚོགས་གཙོ་དེ་སྐབས་ཀྱི་ད་ཚོགས་གཞོན་དེ་ཚོགས་གཙོ་ཆགས་ཡོད་དོ། ཚོགས་གཙོ་ངོས་ནས་ད་ལྟ་ང་ཚོ། མེག་སི་ཀོ་གི་ང་ཚོ་བོད་དོན་ཚོགས་གཙོ་གིས་མེག་སི་ཀོ་གྲོས་ཚོགས་འཐུས་མི་ཡོངས་ལ་ད་ཁོང་དཔལ་ལྡན་སྲིད་སྐྱོང་མཆོག་ངོ་སྤྲོད་དང་མེག་སི་ཀོ་ལ་ཞབས་སོར་འཁོད་ཡོད་པ་དང་ཆིབས་བསྒྱུར་གནང་དགོས་དགོས་དོན་གསུང་བཤད་གནང་རྗེས་ལ་ཚོགས་མི་ཡོངས་ནས་ཕྱག་བརྡབས་བྱས་ནས་ཕེབས་བསུ་ཞུས་གནང། ཡང་ཚེས་བཅུའི་ཉིན་རྒྱབ་ཏུ་སྲིད་སྐྱོང་མཆོག་མེག་སི་ཀོའི་ས་གནས་ཀྱི་མཐོ་སློབ་ཆེ་གྲས་ཤིག་ཏུ་ཕེབས་ནས། ཕྱི་སྲིད་རིག་པའི་ཐོག་སློབ་སྦྱོང་གནང་མཁན་གྱི་སློབ་ཕྲུག་ཚོར་བོད་དོན་དང། རྒྱ་ནག་དང་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཐབས་ལམ་ཇི་ཡོད་སོགས་ཀྱི་ཐད་ལ་གསུང་བཤད་གནང་བ་དང་དྲི་བ་དྲིས་ལན་བཅས་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་གནང་བཞག་ཡང་ཚེས་བཅུའི་དགོང་དྲོ་སྲིད་སྐྱོང་མཆོག་མེག་སི་ཀོའི་གྲོང་ཁྱེར Guadalajara ཞེས་པའི་ས་གནས་སུ་ཕེབས་འབྱོར་གནང་འདུག་ལ། ཁ་ས་དང་དེ་རིང་ཡང་སྲིད་སྐྱོང་མཆོག་གིས་མེག་སི་ཀོའི་ནང་ལ་མུ་མཐུད་མཛད་འཆར་ཁག་ཅིག་བསྐྱངས་པའི་རྗེས། སྲིད་སྐྱོང་མཆོག་བྱང་ཨ་མི་རི་ཀའི་ནང་ལ་གཞུང་དོན་ཕྱོགས་བསྐྱོད་དུ་ཕེབས་འཆར་འདུག་ལ། སྲིད་སྐྱོང་མཆོག་ཨ་མི་རི་ཀའི་ནང་བཞུགས་རྒྱུན་རིང། དེ་སྔ་མ་བཅར་སའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང། ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་འཛོམས་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་འདུག་པའི་ཐོག། ཕྱི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི Rayburn House Office Building གྱི་ཚོགས་ཁང་ཞིག་གི་ནང་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་ཞིག་འཚོགས་རྒྱུ་ཡིན་འདུག། ཡང་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་ཡང་འཁེལ་འདུག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། གསར་འགྱུར་ཁག་ཅིག་ཕྲན་ལྷུན་གྲུབ་ཚེ་རིང་དང་སྒྲོལ་མ་ལྷ་མོ་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་དོན་ལས་འགུལ་སྤེལ་མཁན་རྣམས་ཀྱིས་རྒྱ་ནག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིའི་ཁོངས་བསྐྱར་དུ་འོས་ཤོག་འཕེན་པ་དེ་ནི་འོས་བབ་ཞིག་གཏན་ནས་མེད་པ་མ་ཟད། དྲག་གནོན་ལ་གཟེངས་རྟགས་སྤྲོད་པ་དང་གཅིག་མཚུངས་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང། སློབ་ཕྲུག་གི་བོད་རང་བཙན་ཚོགས་པ་དང་བོད་དོན་ལས་འགུལ་མཉམ་འབྲེལ་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་བཅས་པའི་བོད་དོན་ལས་འགུལ་སྤེལ་མཁན་གྱི་ཚོགས་པ་གསུམ་གྱིས། ཕྱི་ཚེས་བཅུ་གཅིག་ཉིན་སྤེལ་གནང་བའི་སྤྱི་བསྒྲགས་ནང། ད་ཐེངས་རྒྱ་ནག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིར་བསྐྱར་དུ་འོས་འདེམས་བྱས་པ་དེ་ནི། ལྷན་ཚོགས་རང་ཉིད་ཀྱི་ཆེ་མཐོང་ལ་གནོད་སྐྱོན་ཚབས་ཆེ་བཏང་བ་ཞིག་ཡིན་པའི་སྐོར་སྐྱོན་བརྗོད་གནང་ཡོད་པ་རེད་འདུག། ཡང་གོང་ཞུས་ཀྱི་བོད་དོན་ལས་འགུལ་སྤེལ་གནང་མཁན་གྱི་ཚོགས་པ་གསུམ་པོ་དེས་སྤེལ་གནང་བའི་སྤྱི་བསྒྲགས་དེའི་ནང། རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་གྲངས་བརྒྱ་དང་དགུ་བཅུ་གོ་གསུམ་ནས་ཚོགས་མི་གྲངས་བརྒྱ་དང་ལྔ་བཅུ་ང་བཞི་ཡིས་ལངས་ཕྱོགས་ཅིག་མ་འཛིན་པར། རྒྱ་ནག་གིས་རང་དབང་ཁག་གི་ཐོག་དྲག་གནོན་བྱས་པ་དེར་ལེགས་སོའི་རྒྱབ་སྐྱོར་བྱས་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་ཐོག་ནས་ད་ཐེངས་རྒྱ་ནག་ལ་རྒྱབ་སྐྱོར་གྱི་འོས་ཤོག་གྲངས་ཉུང་ཤོས་གྲངས་གཉིས་པ་དེ་ཆགས་ཡོད་པ་རེད་འདུག་ད་ཐེངས་རྒྱ་ནག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིར་འོས་འཕེན་བྱས་པ་དེས། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་སྡེ་ཁག་གིས་རྒྱ་ནག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བའི་གནས་ཚུལ་ཁག་ཐེར་འདོན་གནང་བའི་དུས་སྐབས་དང། བོད་ནང་གི་བོད་ཕྲུག་ས་ཡ་གཅིག་ཙམ་ཞིག་མི་སེར་སྤེལ་བྱེད་ཀྱི་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པའི་གནས་ཚུལ་དང། བོད་ཀྱི་ཁོར་ཡུག་སྲུང་སྐྱོབ་ལས་འགུལ་སྤེལ་མཁན་རྣམས་བཙོན་འོག་ཏུ་ཡོད་པ་དང། བཙོན་ཁང་ཁག་གི་ནང་ཡོད་པའི་བོད་མིའི་བཙོན་པ་རྣམས་ལ་མནར་གཅོད་དང་ཚེ་སྲོག་ཤོར་བའི་གནས་ཚུལ་བྱུང་བའི་དུས་སྐབས་འཁེལ་ཡོད་པ་རེད།
རྒྱ་ནག་གཞུང་གིས་རྔ་བ་ཁུལ་གྱི་སློབ་གྲྭ་ཆུང་འབྲིང་ཚང་མའི་རྩིས་དངོས་རྫས་གསུམ་སློབ་ཚན་རྒྱ་ཡིག་ནང་བསྒྱུར་ཡོད་པའི་སྐོར་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ནང་བོད་ནང་གི་རྔ་བ་ཁུལ་གྱི་བོད་རིགས་སློབ་གྲྭ་ཆུང་འབྲིང་ཚང་མས་བོད་ཡིག་གི་ལམ་ནས་ཁྲིད་བཞིན་པའི་རྩིས་དངོས་རྫས་གསུམ་གྱི་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་ཡོད་པ་དང་ད་ལྟའི་ཆར་བསླབ་གྲྭ་ཁག་ཏུ་བོད་ཡིག་དེ་སྐད་ཡིག་རང་གི་ངོ་བོ་ཙམ་ལ་བཟོས་ཡོད་པ་དང་ཕྱི་ཟླ་དགུ་པའི་སློབ་འགོ་ཚུགས་སྐབས་ནས་འཛིན་གྲྭ་ཚང་མ་རྒྱ་ཡིག་གི་སློབ་ཚན་བགོ་འགྲེམས་བྱས་ཡོད་ཀྱང་སློབ་ཕྲུག་དང་ཕ་མ་ཚོར་བརྡ་ལན་གང་ཡང་སྤྲད་མེད་པ་མ་ཟད། སླབ་གྲྭའི་ངོས་ནས་དགེ་རྒན་ཚོར་ཚོགས་འདུ་ཞིག་འཚོགས་ནས་རྒྱ་ཡིག་ལ་བལྟ་དགོས་སྐོར་བརྗོད་ནས་ཡིག་ཆ་བརྡ་ཐོ་སོགས་གཞི་འཛིན་ས་གང་ཡང་ཡོངས་བསྒྲགས་མ་བྱས་པར་ཧ་ཅང་གསང་སྟབས་ངང་ལག་བསྟར་བྱས་ཡོད་པ་བོད་ནང་གི་དགེ་རྒན་དང་འབྲེལ་ཡོད་ཁག་ཅིག་ནས་འདི་ག་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨ་རིའི་ཚེ་དབང་སྐྱིད་ཡིས་བོད་ཆོས་ལུགས་ཀྱི་སློབ་དེབ་ཁྱོན་ཡོངས་ལ་བསྡུ་ནས་བསྡུ་ཡ་བཟའ་འདུག་ཟེར་འདོད་ཀྱི་མེད་པ་ལས་ཆ་ཚང་བསྡད་ཤག་དབུས་གཙང་སྤྱི་འཐུས་སློབ་ཕྲུག་རང་རེད། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་མཛོ་དགེ་རྫོང་ལྟ་བུར་ཆ་མཚོན་ན་ད་ལྟའི་ཆར་བོད་ཁུལ་གྱི་བོད་ཡིག་གཙོ་ཁྲིད་ཡག་ཤོས་གྲས་ཡིན་ན་ཡང་ཕྱི་ཟླ་དགུ་པའི་ནང་གློ་བུར་དུ་དགེ་རྒན་དང་ལས་བྱེད་ཚོར་ཚོགས་འདུ་ཞིག་ཚོགས་ཏེ་གཞུང་གི་བཀོད་ཁྱབ་ཡིན་སྐོར་བརྗོད་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་གསར་དུ་ཞུགས་པའི་དམའ་འབྲིང་དང་པོའི་སློབ་ཚན་ཚང་མ་རྒྱ་ཡིག་གི་ཁྲིད་གཞི་ལ་བསྒྱུར་ཡོད་པ་དང་ད་ལྟའི་ཆར་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོ་གསར་བསྡུ་བྱས་པའི་དམའ་འབྲིང་འཛིན་གྲྭ་གཉིས་པ་དང་གསུམ་པ་གཉིས་ནང་མུ་མཐུད་སློབ་ཚན་ཚང་མ་དེ་སྔ་བཞིན་བོད་ཡིག་གིས་ཁྲིད་བཞིན་པ་འགྲེལ་བརྗོད་གནང་བྱུང་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྔ་བ་ཁུལ་སློབ་གསོ་ལས་ཁུངས་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཀྱང་ཡ་ལན་གང་ཡང་བྱས་མ་སོང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྔ་བ་བོད་རིགས་རང་སྐྱོང་ཁུལ་གྱི་བསླབ་གྲྭ་ཆུང་འབྲིང་གི་ནང་དུ་བོད་ཀྱི་སྐད་ཡིག་མ་གཏོགས་སློབ་ཚན་གཞན་ཁག་རྒྱ་ཡིག་གི་ལམ་ནས་ཁྲིད་རྒྱུའི་འགྱུར་བ་གཏོང་འཆར་བྱས་པར་ས་གནས་ཀྱི་ཤེས་ཡོན་པ་དང་དགེ་རྒན་མི་མང་བཅས་ནས་ངོ་རྒོལ་ཤུགས་ཆེ་བྱས་སྟབས་སྐབས་དེར་འགྱུར་བ་གཏོང་མ་ཐུབ་པ་རང་འཇགས་བཞག་ཡོད་པ་དང་ཡང་འབྲེལ་ཡོད་བོད་མི་གཞན་དེ་ད་ལྟའི་ཆར་བོད་ཡིག་ལམ་ནས་རྩིས་དངོས་རྫས་གསུམ་སློབ་ཁྲིད་གནང་མཁན་དགེ་རྒན་ཚོའི་ལས་གནས་ཐད་དཀའ་ལས་བྱུང་གི་ཡོད་པ་དང་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་དགོས་དོན་གཙོ་བོ་ནི་རྒྱ་ནག་གཞུང་འབྲེལ་གྱི་ངོས་ནས་བོད་ཡིག་གཙོ་ཁྲིད་ཀྱི་སློབ་གསོ་ལ་གྲུབ་འབྲས་མེད་པ་དང་སློབ་མའི་རིག་རྩལ་དང་སྦྱངས་འབྲས་སོགས་རྗེས་ལུས་ཡིན་པའི་གནད་དོན་མང་པོ་ཞིག་བཤད་བཞིན་ཡོད་སྐོར་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་རྔ་བ་ཁུལ་གྱི་ཤེས་ཡོན་སློབ་གསོའི་སྐོར་གྱི་ཡིག་ཆར་གསལ་བར་ལྟར་ན་རྔ་བ་ཁུལ་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་བཟུང་བོད་ཡིག་གཙོ་ཁྲིད་ཀྱི་གཞུང་གཉེར་བསླབ་གྲྭ་ཆེད་འཛུགས་བྱེད་འགོ་ཚུགས་ཡོད་པ་དང་དམིགས་བསལ་རྔ་བ་ཁུལ་མཛོ་དགེ་རྫོང་ནི་བོད་ཡིག་གཙོ་ཁྲིད་ཀྱི་ས་ཁུལ་དུ་ཡུན་རིང་གནས་ཡོད་པ་ལས། མཛོ་དགེ་རྫོང་གཅིག་པོའི་ནང་རྔ་བ་ཁུལ་བོད་ཡིག་སློབ་འབྲིང་དང་མཛོ་དགེ་རྫོང་བོད་ཡིག་སློབ་འབྲིང། ཞག་འདོམ་བོད་ཡིག་སློབ་འབྲིང། གདོང་སྣེ་བོད་ཡིག་སློབ་འབྲིང། ཆོས་རྗེ་བོད་ཡིག་སློབ་འབྲིང་དང་རྗེས་སུ་ཐང་སྐོར་བོད་ཡིག་སློབ་འབྲིང་བཅས་སློབ་འབྲིང་དེ་དག་གི་ནང་ད་བར་སློབ་ཚན་ཚང་མ་བོད་སྐད་ཡིག་གི་ལམ་ནས་ཁྲིད་ཡོད་པ་རེད་འདུག་ལ། དེ་མིན་རྔ་བ་ཁུལ་ནང་བོད་ཡིག་གཙོ་ཁྲིད་ལག་བསྟར་བྱེད་བཞིན་པ་ཁྱུང་མཆུ་བོད་ཡིག་སློབ་འབྲིང་དང་རྔ་བ་རྫོང་བོད་ཡིག་སློབ་འབྲིང་འབར་ཁམས་མི་རིགས་དགེ་འོས་སློབ་འབྲིང་སོགས་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གི་རྩ་ཁྲིམས་ལྟར་ན་མི་རིགས་ས་གནས་རང་སྐྱོང་ཁུལ་དུ་སློབ་གྲྭ་ཁག་ནང་མི་རིགས་རང་སྐྱོང་སྐད་ཡིག་གི་ལམ་ནས་སློབ་ཁྲིད་དགོས་སྐོར་བཀོད་ཡོད་པ་རེད་ལ་དེ་སྔ་རྒྱ་ནག་གཞུང་གིས་བཅད་བགོས་བྱས་པ་རྔ་བ་བོད་རིགས་ཆའང་རིགས་རང་སྐྱོང་ས་ཁུལ་གྱི་རྫོང་ཁག་བཅུ་གཉིས་ནང་བསླབ་གྲྭ་ཆུང་འབྲིང་ནང་རྒྱ་ཡི་སྐད་ཡིག་སློབ་གཞི་གཅིག་པོ་མ་གཏོགས་རྩིས་རིག་དང་རྫས་འགྱུར་དངོས་ཁམས་རིག་པ་དང་སྐྱེ་དངོས་ས་རྒྱུས་དང་ལོ་རྒྱུས་བསམ་བློ་ཆབ་སྲིད་བསམ་བློ་ཀུན་སྤྱོད་རིག་པ་སོགས་རང་བྱུང་དང་སྤྱི་ཚོགས་ཚན་རིག་ཁོངས་གཏོགས་ཀྱི་སློབ་ཚན་ཆ་ཚང་བོད་ཡིག་གི་ལམ་ནས་སློབ་ཁྲིད་བྱས་ཡོད་པ་རེད།

གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་འབྲེལ་ཤོག་གོ་ལའི་དུས་བབ་ཅེས་པའི་བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་གནས་ཚུལ་ཞིག་འདོན་སྤེལ་བྱས་པའི་ནང། ཉེ་བའི་ཆར་སུའེ་ཏེན་གྱི་རྒྱལ་ས Stockholm དུ་བསྡུས་པའི་འཛམ་གླིང་ཆུའི་གཟའ་འཁོར་ཞེས་པའི་ལྷན་ཚོགས་སུ་བོད་ནང་གི་ཆུའི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་གཏོང་ཕྱོགས་ཐད་སླར་ཡང་ཨ་རི་དང་བོད་མིའི་ཕྱོགས་ནས་རྒྱ་གཞུང་ལ་ཁ་རྡུང་བཏང་བ་དང་མཚུངས་སུ་རྒྱལ་སྤྱིའི་སྤྱི་ཚོགས་མགོ་སྐོར་བསླུ་ཁྲིད་གཏོང་ཐབས་བྱས་ཡོད་ལུགས་བརྗོད་ནས་རྒྱ་ནག་གཞུང་གིས་སོ་སོའི་དཔལ་འབྱོར་འཕེལ་རྒྱས་ཀྱི་དགོས་མཁོར་གཞིགས་ནས། ཆུ་མཛོད་གསར་རྒྱག་དང་གཙང་བོ་ཁ་བསྒྱུར་ལ་སོགས་རང་བྱུང་སྐྱེ་ཁམས་ཁོར་ཡུག་ལ་གནོད་གཞིའི་ལས་གཞི་འདྲ་མིན་བརྩམས་དང་རྩོམ་བཞིན་པའི་ཉེར་ལེན་གྱིས། མདོ་དབུས་མཐོ་སྒང་གི་སྐྱེ་ཁམས་ཁོར་ཡུག་ལ་གསབ་ཏུ་མེད་པའི་གནོད་སྐྱོན་བཏང་ཡོད་པའི་ཁར། གཙང་བོ་ཁ་བསྒྱུར་ལ་སོགས་ཆུའི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་ཀྱི་རྐྱེན་གྱིས། ས་ཁང་ཤོར་བའི་ས་གནས་ཀྱི་བོད་མི་ཚོར་གུན་གསབ་རག་གི་མེད་པའི་དངོས་ཡོད་གནས་ཚུལ་དེའི་རིགས་ཟློག་ཐབས་བྱེད་ཀྱི་ཡོད་པ། བོད་དོན་དང་འབྲེལ་བའི་གཙང་བོའི་ཐོན་ཁུངས་དང་ཁོར་ཡུག་ཉམས་ཞིབ་པ་ཁག་གིས་འགྲེལ་བརྗོད་གནང་གི་ཡོད་ལ། དེ་བས་གོང་གི་གནད་དོན་འདི་དང་འབྲེལ་ནས་ཉེ་ཆར། Sweden གྱི་རྒྱལ་ས Stockholm དུ་བསྡུས་པའི་འཛམ་གླིང་ཆུའི་གཟའ་འཁོར་ཞེས་པའི་ལྷན་ཚོགས་སུ་ཆེད་དུ་མཉམ་ཞུགས་པ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཁོར་ཡུག་ཉམས་ཞིབ་པ་དང་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་སུ་གོང་ཚུལ་བཀའ་འདྲི་ཞུས་པར།
གཅིག་ཆུ་རགས་ག་ཚོད་ཅིག་བརྒྱབ་ཡོད་མེད་དེ་ཆུ་རགས་དེ་ཚོ་བརྒྱབ་ནས་ཨ་ནི་དེའི་གི་གཡས་གཡོན་གྱི་ཅིག་མི་འབོར་དེ་ཚོ་ལ་ག་ཚོད་ཅིག་དོ་ཕོག་འགྲོ་ཡོད་མེད་དེ་འདྲས་ཀྱི་ཐོག་ནས་ཁག་པོ་ཅིག་གནས་ཚུལ་གསལ་པོ་ཅིག་ཡོད་མ་རེད་དེའི་ཁོ་རང་གིས་ད་ག་རེ་སྟོན་གྱི་ཡོད་རེད་ཞུ་བ་ཡིན་ན་ཁོ་རང་ཚོ་གིས་ད་གནད་དོན་འདི་ཚོ་ག་ལ་ཁ་གསལ་བོ་མེད་བ་ད་གནས་ཚུལ་ག་རེ་ཡིན་པ་དེ་ཁོ་རང་ཚོ་གིས་ཁ་གསལ་བོ་ཅིག་ཤེས་ཀྱི་མེད་བ་དེ་གསལ་བོ་ཅིག་ཆགས་བསྡད་ཡོད་རེད་ལབ་ནས་ཞུ་ཡས་ཡིན། རྒྱ་ནག་དམར་ཤོག་གཞུང་གིས་གོ་ལའི་དུས་བབ་ཅེས་འབོད་པའི་གཞུང་འབྲེལ་གྱི་གསར་ཤོག་དང་བརྒྱུད་ལམ་ཁག་སོ་སོའི་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་ཐབས་ཀྱི་ཆེད་དུ་རྒྱལ་སྤྱིའི་སྟེང་དྲིལ་བསྒྲགས་ཀྱི་ལག་ཆ་ཁོ་ནར་བེད་སྤྱོད་གཏོང་གི་ཡོད་པ་བློ་བཟང་དབྱངས་མཚོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
རྒྱ་ནག་གིས་བརྒྱུད་ལམ་གཅིག་གླེང་སྟེགས་ཐེངས་གསུམ་པ་དེ་བདུན་རྗེས་མའི་ནང་བསྐོང་ཚོགས་གནང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་མངོན་གསལ་དོད་པའི་ལས་འཆར་གཙོ་བོ་བརྒྱུད་ལམ་གཅིག་གི་གླེང་སྟེགས་དེ་ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་བར་ཉིན་གཉིས་རིང་བསྐོང་ཚོགས་གནང་རྒྱུ་དང། ད་ཐེངས་ཀྱི་བརྒྱུད་ལམ་གཅིག་གི་གླེང་སྟེགས་དེ་འགོ་བཙུགས་ནས་ལོ་ངོ་བཅུ་འཁོར་གྱི་ཡོད་པ་དང་དེར་ལྷོ་ཨ་མི་རི་ཀ་དང་ཨ་ཧྥེ་རི་ཀའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་གི་སྐུ་ཚབ་རྣམས་མཉམ་ཞུགས་གནང་རྒྱུའི་རེ་བ་ཡོད་པ་རེད་འདུག་རྒྱ་ནག་གི་བརྒྱུད་ལམ་གཅིག་ཅེས་པ་དེ་ནི། ཨེ་ཤེ་ཡ་དང་ཡུ་རོབ་དང་ཨ་ཧྥེ་རི་ཀའི་གླིང་ཆེན་ཁག་ས་ཐོག་དང་མཚོ་ལམ་བརྒྱུད་ནས་ཨར་ལས་འཛུགས་སྐྲུན་གྱི་ལས་གཞི་དང་ནུས་ཤུགས་འདོན་སྤེལ་ཐོག་མཐུད་རྒྱག་པའི་ལས་འཆར་ཧ་ཅང་གི་གཞི་རྒྱ་ཆེན་པོ་ཞིག་ཡིན་པ་དང། དེ་འགོ་བཙུགས་ནས་ད་ཆ་ལོ་ངོ་བཅུ་འགྲོ་གི་ཡོད་པ་རེད་འདུག་ཡིན་ནའང་རྒྱ་ནག་གི་གཞི་རྒྱ་ཆེ་བའི་ལས་གཞི་དེ། ས་ཁམས་ཀྱི་སྲིད་དོན་དང་དཔལ་འབྱོར་གྱི་ཤུགས་རྐྱེན་འཕེལ་རྒྱས་གཏོང་ཐབས་ཀྱི་ལག་ཆ་ཞིག་ཡིན་པའི་སྐྱོན་བརྗོད་གནང་མཁན་ཡོད་པ་རེད་འདུག་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་འཛམ་གླིང་གི་རྒྱལ་ཁབ་གྲངས་བརྒྱ་དང་ལྔ་བཅུ་ལྷག་དང། རྒྱལ་སྤྱིའི་ཚོགས་སྡེ་གྲངས་སུམ་ཅུ་ལྷག་གིས། མཉམ། བརྒྱུད་ལམ་གཅིག་གི་ཐོག་མཉམ་ལས་གནང་རྒྱུའི་གན་རྒྱ་བཞག་གནང་བའི་སྐོར་བརྗོད་ཡོད་པ་རེད་འདུག་འཛམ་གླིང་གི་ཡར་ཐོན་ཅན་གྱི G7ཞེས་པའི་རྒྱལ་ཁབ་ཁོངས་ནས་ཨི་ཏྲ་ལི་ཕྱི་སྲིད་བློན་ཆེན་མཆོག་གིས་ཉེ་ཆར་རྒྱལ་ཁབ་ཀྱི་གཞུང་རྙིང་པས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་དང་བརྒྱུད་ལམ་གཅིག་གི་གན་རྒྱ་བཞག་གནང་བ་དེས་ཨི་ཏྲ་ལི་དང་རྒྱ་ནག་དབར་གྱི་ཚོང་འབྲེལ་གྱི་འབྲེལ་ལམ་ཐོག་ཡར་རྒྱས་གང་ཡང་ཕྱིན་མེད་པའི་སྐྱོན་བརྗོད་གནང་ཡོད་པ་རེད་འདུག།
ཟླ་འདིའི་ཚེས་བཅུ་གཅིག་རེས་གཟའ་ལྷག་པའི་ཉིན Australia ཡི་སྲིད་བློན་ཟུར་པ་སྐུ་ཞབས Scott Morrison ཡིས་ཐའེ་པེ་ནང་འཚོགས་པའི་ཡུའུ་ཧྲན་གླེང་སྟེགས་ཐོག་གསུང་དོན། ར་ཤི་ཡ་ཡིས་ཡུ་ཀེ་རེན་ནང་བཙན་འཛུལ་བྱས་རྗེས་ཡུ་ཀེ་རེན་ལ་ཁོང་སྲིད་བློན་ཡིན་པའི་སྐབས་སུ་གོ་མཚོན་གྱི་རོགས་རམ་གནང་དུས་འཛམ་གླིང་ནང་སྲིད་དབང་གཅིག་སྡུད་ལམ་ལུགས་དར་ཁྱབ་འགྲོ་སྲིད་པའི་ཉེན་ཁ་གཟིགས་ཏེ་ཁོང་གི་ཡིད་ལ་སྐབས་དེར་ར་ཤི་ཡ་དང་ཆབས་ཅིག་རྒྱ་ནག་ཀྱང་ལྷང་ངེར་འཁོར་ཡོད་ལུགས་འགྲེལ་བརྗོད་གནང་འདུག་མོར་སན་ཡིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་ཨོ་སི་ཀྲེ་ལི་ཡའི་སྲིད་བློན་གནང་བའི་སྐབས་རྒྱ་ནག་གཞུང་དང་རྩོད་གླེང་ཐེངས་མང་བྱུང་བ་དང་དེ་ཡང་ཉིས་སྟོང་བཅུ་དགུ་ལོར་ཏོག་དབྱིབས་ནད་ཡམས་ཀྱི་ཐོག་མའི་འབྱུང་ཁུངས་རྒྱ་ནག་ཡིན་པར་དོགས་གཞི་བྱུང་རྗེས་ཉིས་སྟོང་ཉི་ཤུ་ལོར་ནད་ཡམས་དེ་འཛམ་གླིང་གང་སར་ཁྱབ་པའི་ཐོག་ཨོ་སི་ཀྲེ་ལི་ཡ་ཡིས་ནད་དུག་གི་འབྱུང་ཁུངས་ལ་རང་དབང་ལྡན་པའི་སྒོ་ནས་རྟོག་ཞིབ་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་རེད། དེར་ཡ་ལན་གྱི་ཚུལ་དུ་རྒྱ་ནག་གཞུང་ཕྱོགས་ནས Australia ཡི་རྒུན་ཆང་དང་འབྲུ་རིགས་ནས་ཐོག་སྒོ་ཁྲལ་སྤར་བ་དང་དེ་བཞིན Australia ཡི་གླང་ཤ་དང་རྡོ་སོལ་རྒུན་འབྲུམ་སོགས་རྒྱ་ནག་ལ་ནང་འདྲེན་ཚད་བཀག་བཟོས་ཡོད་པ་རེད། སྲིད་བློན་ཟུར་པ Morrison ད་རེས་ཐའེ་ཝན་ནང་ཕེབས་པ་ཐེངས་དང་པོ་དེ་ཡིན་པ་དང་ཁོང་གིས་ཡུའུ་ཧྲན་གླེང་སྟེགས་ཐོག་མུ་མཐུད་གསུང་དོན་རྒྱ་ནག་གིས་ཐའེ་ཝན་དེ་རྒྱ་ནག་གི་མངའ་ཁོངས་ཡིན་པའི་འདོད་གཏམ་བཤད་བཞིན་པ་དེས་འབྲེལ་ཡོད་མངའ་ཁུལ་ཡོངས་རྫོགས་ཀྱི་བདེ་འཇགས་ལ་ཉེན་ཁ་བཟོ་བཞིན་ཡོད་པ་གསུངས་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧ་མཱས་དྲག་པོའི་རུ་ཚོགས་ཀྱིས་ཉེ་ཆར་ཨི་སི་རེལ་ནང་གཏོར་རྒོལ་བཏང་ནས་ཡུལ་མི་སྟོང་ཕྲག་མང་པོ་རྐྱེན་འདས་སུ་བཏང་བའི་དོན་རྐྱེན་བྱུང་ནས་ཨི་སི་རེལ་དང་ཧ་མཱས་བར་འཐབ་འཁྲུག་ཤུགས་ཆེ་ལངས་ཡོད་པ་ལྟར། དཀྱིལ་ཤར་ཡུལ་གྲུའི་ནང་བཅའ་སྡོད་རྒྱ་མི་དམིགས་བསལ་སྐུ་ཚབ་ཀྲའེ་ཅུན་ཡིས་ཕཱ་ལེ་སི་ཐན་གྱི་དཔོན་རིགས་ཤིག་ལ་ཁ་པར་བཏང་ནས་ཕྱོགས་གཉིས་བར་མེ་འཕེན་འཕྲལ་དུ་མཚམས་འཇོག་དགོས་རྒྱུའི་འབོད་སྐུལ་བྱས་ཡོད་ལུགས་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་རེས་གཟའ་ལྷག་པའི་ཉིན་བརྗོད་འདུག། རྒྱ་ནག་ཕྱི་སྲིད་ལྷན་ཁང་གི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ཚེས་བཅུ་གཅིག་ཉིན་ཀྲའེ་ཅུན་གྱིས་ཕཱ་ལེ་སི་ཐན་གྱི་ཕྱི་འབྲེལ་བློན་ཆེན་གཞོན་པ་ཨ་མཱལ་ཇཱ་ཏོ་ལ་ཁ་པར་ཐོག་ཨི་སི་རེལ་དང་ཕཱ་ལེ་སི་ཐན་བར་གྱི་འཐབ་འཁྲུག་ཤུགས་ཆེ་རུ་འགྲོ་བཞིན་པར་རྒྱ་ནག་ལ་སེམས་ཁྲལ་ཡོད་པ་དང། ཕཱ་ལེ་སི་ཐན་ནང་གི་བདེ་འཇགས་དང་འགྲོ་བ་མིའི་དཀའ་སྡུག་གི་གནས་བབ་ཇེ་སྡུག་ཏུ་འགྲོ་བཞིན་པར་སེམས་འཚབ་ཡོད་ཚུལ་བཤད་ཡོད་པ་རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གིས་ལུང་འདྲེན་བྱས་འདུག། དེའི་སྟེང་དུ་རྒྱ་ནག་གཞུང་གིས་ཨི་ཇིབ་དང་འབྲེལ་བ་བྱས་ཏེ་འཁྲུག་རྩོད་དེ་ཞི་འཇགས་གཏོང་རྒྱུའི་ཐབས་ལམ་ཞིག་འཚོལ་བཞིན་ཡོད་ཚུལ་ཀྱང་བཤད་ཡོད་པ་རེད། ཉེ་བའི་ཟླ་ཤས་ནང་རྒྱ་ནག་གིས་རང་ཉིད་དཀྱིལ་ཤར་ཡུལ་གྲུ་ཁག་བར་འདུམ་འགྲིག་བྱེད་མཁན་ལྟ་བུའི་ལངས་ཕྱོགས་འཛིན་ཏེ། འདི་ལོ་ཕྱི་ཟླ་གསུམ་པའི་ནང Saudi Arabia དང Israel བར་འདུམ་འགྲིག་བྱས་ཏེ་ཕྱོགས་གཉིས་བར་གྱི་འབྲེལ་བ་སླར་གསོ་ཐུབ་རྒྱུའི་འབད་བརྩོན་བྱས་ཡོད་པ་རེད། འོན་ཀྱང་དེར་ཨི་ཟི་རེལ་ཕྱོགས་ནས་སྐྱོན་བརྗོད་བྱས་ཏེ་རྒྱ་ནག་གཞུང་གིས་ཧ་མ་སི་དྲག་པོའི་རུ་ཚོགས་ལ་རྒོལ་གཏམ་དེ་ལས་ཚ་བ་ཞིག་གཏོང་དགོས་དོན་བརྗོད་འདུག།
ཨ་མི་རི་ཀའི་ནང་ཚོང་འདྲེན་བྱས་པའི་དངོས་ཆས་ཁག་མང་པོ་ཅིག་རྒྱ་ནག་གིས་ཤིང་ཅང་ཞེས་འབོད་པའི་མངའ་ཁུལ་གྱི་གསེར་གྱི་གཏེར་དངོས་དང་འབྲེལ་བ་ཡོད་པའི་ཆ་ནས་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་གིས་བླང་དོར་དང་གཞུང་གི་ཁྲིམས་ཡིག་དང་གཞུང་ཕྱོགས་ཀྱི་སྟངས་འཛིན་གནང་ཕྱོགས་ཐོག་ནས་གཟབ་ནན་གནང་དགོས་པའི་སྐོར་གྱི་གནས་ཚུལ་ཐོན་འདུག་དེ་ཡང། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་ནས་ཕྱི་ཚེས་བཅུ་གཉིས་ཉིན་གནས་ཚུལ་ཞིག་བཏོན་པའི་ནང། ཨ་མི་རི་ཀའི། Center for Advanced Defense Studies། ཞེས་པའི་ཉམས་ཞིབ་ལྟེ་གནས་ཁང་དེས་བཏོན་པའི་སྙན་ཐོ་ཞིག་གི་ནང། ཨ་མི་རི་ཀའི་དངུལ་རྩིས་ཀྱི་ཁེ་ཉེན་ལས་ཁང།

བཞི། ཤར་ཏུར་ཀི་སི་ཐན་ནང་ཡོད་པ་དང། ཁེ་ཉེན་ལས་ཁང་དེ་དག་ནས་ཐོན་པའི་གསེར་ཁག་ཨ་མི་རི་ཀ་དང། འཛམ་གླིང་ནང་གི་གསེར་གྱི་ཚོང་ཁང་ཁག་ནང་སླེབས་སྲིད་ཡོད་པའི་སྐོར་དང། དེ་དག་སྟངས་འཛིན་ཐོག་གཟབ་ནན་གནང་དགོས་པའི་སྐོར་གོང་ཞུས་ཉམས་ཞིབ་ཚན་པ་དེས་སྙན་ཐོ་དེའི་ནང་བཀོད་གནང་ཡོད་པ་རེད་འདུག་ཨ་མི་རི་ཀའི་གཞུང་གིས་རྒྱ་ནག་གཞུང་གིས་ཤར་ཏུར་ཀི་སི་ཐན་ནང་གི་ཡུ་གུར་མི་རིགས་རྩ་མེད་བཟོ་ཆེད་སྐྱེ་སྒོ་བཀག་པ་དང་ཡུ་གུར་མི་རིགས་རྣམས་རྒྱ་ཧན་མི་རིགས་ལ་བསྒྱུར་ཐབས། བཙོན་འཇུག་དང་བྲན་གཡོག་གི་ངལ་རྩོལ་བཀོལ་གྱི་ཡོད་པའི་ཉེས་འཛུགས་བྱས་པར་སོང། གོང་ཞུས་ཨ་མི་རི་ཀའི་ཁེ་ཉེན་ལས་ཁང་མང་དག་ཅིག་གནས་ཚུལ་ཇི་ཡིན་མ་ཤེས་པའི་ཐོག་རྒྱ་ནག་གཞུང་གི་ནག་ཅན་གྱི་ལས་འགུལ་དེའི་ནང་མངོན་གསལ་མེད་པའི་ཐོག་ཞུགས་པ་ཞིག་ཆགས་ཀྱི་ཡོད་པ་རེད་འདུག།

བཙན་བྱོལ་བོད་མིའི་དམངས་གཙོ་དང་འཐབ་རྩོད་ལ་རྒྱུས་ལོན་སླད་རྒྱལ་སྤྱིའི་ཆབ་སྲིད་ཚོགས་པ Atlas ཞེས་པ་གསར་འཛུགས་གནང་མཁན་གཉིས་རྡ་རམ་ས་ལར་ཆེད་བཅར་ཞུས་པའི་སྐོར་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཨི་ཏི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཆབ་སྲིད་ཚོགས་པ Atlas ཞེས་པ་གསར་འཛུགས་གནང་མཁན་སྐུ་ཞབས Andrea Venzon ལགས་དང། ལྕམ Colombe Salvador རྣམ་གཉིས་བོད་མིའི་སྒྲིག་འཛུགས་གཙོ་བོར་གྱུར་བའི་བཙན་བྱོལ་བོད་མིའི་དམངས་གཙོའི་ལམ་བུ་དང་བོད་མིའི་འཐབ་རྩོད་སོགས་ལ་རྒྱུས་ལོན་སླད་ཉེ་ལམ་བཞུགས་སྒར་རྡ་རམ་ས་ལ་ཆེད་ཕེབས་ཀྱིས་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་ནས་གཙོས་པའི་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་མགོ་ཁྲིད་སོགས་ཐུག་འཕྲད་ཀྱིས་བོད་དོན་གླེང་སློང་གནང་འདུག་དེ་ཡང་གུང་ལོ་སུམ་ཅུ་སོ་གཅིག་ཡིན་པའི་སྐུ་ཞབས Andrea Venzon ལགས་ནི་ཨི་ཏི་ལིར་སྐྱེས་འཚར་བྱུང་འདུག་ཅིང་ཁོང་གིས། We are building this global political party all over the planet། རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་གསར་འཛུགས་གནང་དགོས་པའི་རྒྱུ་མཚན་ནི་གུ་ཡངས་དང་རང་དབང་ལྡན་པའི་འཛམ་གླིང་ཞིག་བསྐྲུན་རྒྱུ་ཙམ་མ་ཟད། འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་གོང་མཐོར་གཏོང་རྒྱུའི་ཆེད་དུ་ཡིན་ཞེས་དང། ཚོགས་པ་འདི་ནི་ལོ་གསུམ་གོང་དུ་ཐོག་མར་གསར་འཛུགས་གནང་སྟེ་ད་ལྟའི་ཆར་འཛམ་གླིང་གི་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་བཞིའི་ནང་ཚོགས་མི་ཉིས་ཁྲི་ལྔ་སྟོང་ལྷག་ཡོད། ད་རེས་རྡ་རམ་ས་ལར་ཡོང་དགོས་དོན་ནི་བོད་མིའི་རང་དབང་འཐབ་རྩོད་འདི་ནི་ང་ཚོས་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན།
need to support Tibetans on all fronts, political, cultural, educational, wherever we can support we should.
མ་འོངས་པར་ངའི་རྒྱལ་ཁབ་ནང་དུ་བོད་མིའི་མངོན་འདོད་སྒྲུབ་ཐབས་སླད་གང་ཐུབ་ཀྱིས་རྒྱབ་སྐྱོར་དང་ལས་འགུལ་སྤེལ་རྒྱུ་ཡིན། ང་ལ་རྨི་ལམ་ཞིག་ཡོད་པ་ནི་རྒྱ་ནག་དེ་བཞིན་དམངས་གཙོའི་རྒྱལ་ཁབ་ཞིག་ཏུ་གྱུར་ཏེ་བོད་མིའི་རང་དབང་སླར་གསོ་ཡོང་རྒྱུ་དེ་ཡིན་ཞེས་གསུངས་བྱུང། ཡང་ཧྥ་རན་སི་རྒྱལ་ཁབ་ནས་ཡིན་པའི་ལྕམ་ཀོ་ལོམ་བོ་སཱལ་བྷ་ཌོར་ལགས་ནི་གོང་ཞུས་རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་ཐོག་མར་གསར་འཛུགས་གནང་མཁན་གྲས་ཤིག་ཡིན་འདུག།
The first one was to push governments to recognize the occupation and independence of Tibet. ང་ཚོ་ཡིས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འགྲོ་ལུགས་དང་རང་དབང་འཐབ་རྩོད་ལ་རྒྱུས་ལོན་བྱེད་པའི་སྐབས་འཛམ་གླིང་གི་རང་དབང་འཐབ་རྩོད་པ་ཚོས་བོད་མིའི་སྒྲིག་འཛུགས་ལ་དཔེ་ལེན་དགོས་པ་མང་པོ་ཞིག་ཡོད་པ་མྱོང་ཚོར་བྱུང། ད་རེས་ང་ཚོ་འདིར་ཡོང་སྟེ་གཙོ་བོ་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་ཇི་ལྟར་གནང་དགོས་པ་རྟོག་ཞིབ་བྱ་རྒྱུ་དེ་ཡིན་པས་ད་ལྟའི་ཆར་ང་ཚོ་ཡིས་གནད་དོན་གཙོ་བོ་གསུམ་གྱི་ཐོག་གླེང་སློང་བྱེད་དགོས་པ་གཟིགས་བྱུང། དང་པོ་དེ་འཛམ་གླིང་གི་དབུ་ཁྲིད་དང་སྲིད་གཞུང་རྣམས་ལ་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཙན་བཟུང་བྱས་ཡོད་པ་ངོས་འཛིན་བྱེད་དགོས་པ་ཞུ་གཏུག་བྱ་རྒྱུ་དང་གཉིས་པ་བོད་མིའི་ཤེས་ཡོན་གོང་མཐོར་སླད་རྒྱབ་སྐྱོར་གནང་རྒྱུ། གསུམ་པ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་དང་འབྲེལ་བའི་ལས་འགུལ་སྤེལ་རྒྱུ་སོགས་ཡིན་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་འདི་ཚེས་བཅུ་ཉིན་གོང་ཞུས་བོད་དོན་རྒྱབ་སྐྱོར་བ་རྣམ་གཉིས་ཀྱིས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་དང་མཇལ་མོལ་སྐབས་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བྱིས་པ་ས་ཡ་གཅིག་མན་ཙམ་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་བཅའ་སྡོད་སློབ་གྲྭའི་ནང་བཙན་ཤེད་ཀྱིས་སློབ་འཇུག་བྱེད་བཅུག་སྟེ་བོད་མིའི་རྒྱ་སྒྱུར་གྱི་ལས་གཞི་སྤེལ་བཞིན་ཡོད་པ་དང་བོད་ནང་ས་ཁུལ་གཅིག་ནས་གཞན་ལ་འགྲུལ་བསྐྱོད་ལ་ཡང་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་སོགས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང་མཐོ་སྒང་བོད་ཀྱི་ཁོར་ཡུག་གི་གལ་གནད་སོགས་ཀྱི་ཐོག

རྒྱ་ནག་ཉིན་རེའི་ཚགས་པར་གྱི་ཡོ་རོབ་ཡན་ལག་ལས་ཁུངས་ཀྱི་འགན་འཛིན་ཁྲེན་ཝེ་ཧྭ་ནས་ཧ་ལམ་བོད་པ་བརྒྱ་ཆ་བརྒྱ་ཡིས་བོད་སྐད་བཤད་ཤེས་ཀྱི་ཡོད་ཟེར་བའི་བརྗོད་པ་དེར། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་བརྟག་ཞིབ་ཁང་གི་ཞིབ་འཇུག་དང་འབྲེལ་ཡོད་ལ་བཅར་འདྲི་ཞུས་པ་བརྒྱུད་བོད་པ་ཚང་མས་བོད་སྐད་བཤད་ཤེས་པ་དེ་འདྲ་མ་ཡིན་པར་ངོས་འཛིན་ཐུབ་ཡོད་པའི་སྐོར་གྱི་དཔྱད་རྩོམ་འདི་སྒྲོལ་དཀར་ལགས་ནས་ཕབ་སྒྱུར་དང་སྙན་སྒྲོན་གནང་གི་རེད། འགོ་བརྗོད་དུ། བོད་པ་ཧ་ལམ་བརྒྱ་ཆ་བརྒྱ་ཡིས། བོད་སྐད་ཤེས་ཟེར་བ་བདེན་ནམ་ཞུ་བའི་རྩོམ་ཡིག་འདི་ངོ་སྤྲོད་ཞུ་རྒྱུར། སྤྱི་ཟླ་བརྒྱད་པའི་ཚེས་ཉེར་གཉིས་ཉིན། ཨ་རིའི་ཕྱི་སྲིད་ལྷན་ཁང་གི་ཕྱི་སྲིད་དྲུང་ཆེ། Blinken ནས་གསལ་བསྒྲགས་ཤིག་སྤེལ་ཏེ། ཨ་རིའི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གི་དཔོན་རིགས་ཁ་ཤས་ལ་མཐོང་མཆན་བཀག་སྡོམ་བྱ་རྒྱུ་ཡིན་པ་དང། གང་ཡིན་ཞེ་ན། ཁོ་ཚོས་བཙན་ཤེད་ངང་མི་རིགས་གཞན་སྒྱུར་གྱི་སྲིད་ཇུས་ལག་བསྟར་བྱས་ཏེ། བོད་པའི་བྱིས་པ་ས་ཡ་བརྒལ་བ་གཞུང་གི་བཅའ་སྡོད་སློབ་གྲྭའི་ནང་སློབ་སྦྱོང་བྱེད་བཅུག་ནས། བོད་པའི་གཞོན་སྐྱེས་ཀྱི་སྐད་ཡིག་དང་རིག་གཞུང། ཆོས་ཕྱོགས་ཀྱི་སྲོལ་རྒྱུན་རྩ་མེད་བཟོ་བཞིན་ཡོད་པ་བརྗོད་ཡོད། རྒྱ་ནག་ཉིན་རེའི་ཚགས་པར་གྱི་ཡུ་རོབ་ཡན་ལག་ལས་ཁུངས་ཀྱི་འགན་འཛིན་ཁྲེང་ཝུའེ་ཧྭ་ནས Twitter དྲ་ཚིགས་ཐོག་རྒོལ་ལན་བསློགས་ཏེ་ཧ་ལམ་བོད་པ་བརྒྱ་ཆ་བརྒྱ་ཡིས་བོད་སྐད་བཤད་ཤེས་ཀྱི་ཡོད་ཟེར་བརྗོད་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤེ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་དཔྱད་བསྡུར་གྱི་བརྟག་དཔྱད་ཁང་ནས་ཡིག་ཆ་ཁག་ལ་ལྟ་བཤེར་བྱས་པ་བརྒྱུད། ཆེད་ལས་མཁས་པ་དང། འགྲོ་བ་མིའི་ཐོབ་ཐང་གི་ཚོགས་པ། བཙན་བྱོལ་ནང་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་སོགས་ལ་བཅར་འདྲི་ཞུས་པ་བཅས་ཀྱི་ཐོག་ནས། བོད་པ་ཚང་མས་བོད་སྐད་བཤད་ཤེས་པ་དེ་འདྲ་མ་ཡིན་པར་ངོས་འཛིན་ཐུབ་ཡོད། དེར་བརྟེན། ཁྲེང་ཝུའེ་ཧྭ་ནས། རྒྱས་བཤད་བྱས་པ་འདི་ནོར་འཁྲུལ་རེད། མུ་མཐུད་དབྱེ་ཞིབ་གཏིང་ཟབ་བྱས་པ་བརྒྱུད། ཨ་རིའི་ཕྱི་སྲིད་ལྷན་ཁང་གི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་ནས་ཚེས་ཉི་ཤུ་གཉིས་ཉིན་གསལ་བསྒྲགས་གནང་བར། ཕྱི་སྲིད་ལྷན་ཁང་ནས་རྒྱ་ནག་གི་དཔོན་རིགས་ཁ་ཤས་ལ་མཐོང་མཆན་བཀག་སྡོམ་བྱ་རྒྱུ་དང་བྱུང་རྐྱེན་ནི། ཁོ་ཚོས་མཉམ་ལས་བྱས་པའི་བཙན་ཤེད་ངང་མི་རིགས་གཞན་སྒྱུར་བྱེད་པའི་སྲིད་ཇུས་འདིས། བོད་པའི་བྱིས་པ་ས་ཡ་བརྒལ་བ། གཞུང་གིས་གཉེར་པའི་བཅའ་སྡོད་སློབ་གྲྭར་སློབ་སྦྱོང་བྱེད་བཅུག་སྟེ། དམིགས་ཡུལ་ནི། བོད་པའི་གཞོན་སྐྱེས་མི་རབས་གཅིག་གི་སྐད་ཡིག་དང་རིག་གཞུང། ཆོས་ཕྱོགས་ཀྱི་སྲོལ་རྒྱུན་རྩ་མེད་བཟོ་བའི་ཆེད་དུ་ཡིན་པ་བརྗོད་ཡོད། སྲིད་ཇུས་འདིའི་ནང་རྒྱ་ནག་གི་དཔོན་རིགས་ཀྱི་མིང་གཞུང་ཞིབ་ཕྲ་ཡོངས་བསྒྲགས་བྱས་མེད་པ་ཡིན་རུང། རྒྱ་ནག་ཉིན་རེའི་ཚགས་པར་གྱི་ཡུ་རོབ་ཡན་ལག་ལས་ཁུངས་ཀྱི་འགན་འཛིན། ཁྲེང་ཝུའེ་ཧྭ་ནས། སྤྱི་ཚོགས་དྲ་སྦྲེལ X ཞེས་པ་དེ་སྔ Twitter དྲ་ཚིགས་ཐོག་རྒོལ་ལན་བསློགས་ཏེ། ཧ་ལམ་བོད་པ་བརྒྱ་ཆ་བརྒྱ་ཡིས་བོད་སྐད་བཤད་ཤེས་ཀྱི་ཡོད་ཟེར་བརྗོད་ཡོད་པ་མ་ཟད། ད་དུང།

རྒྱ་ནག་ནང་གི་དྲ་ལམ་ཐོག་གི་གྲགས་ཅན་བོད་པ་ཟེར་བས། བོད་པ་མི་རེ་ངོ་རེ་ཚང་མས་བོད་སྐད་བཤད་ཤེས་ཀྱི་མེད་པར་ངོས་འཛིན་བྱེད་ཀྱི་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་གྱི་རིག་མཛོད་ཚན་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤེ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་དཔྱད་བསྡུར་གྱི་བརྟག་དཔྱད་ཁང་ལ་གསུངས་པར།

ཡུལ་སྐོར་གྱི་གནས་མཆོག་ལས་མ་གྱུར་གོང་ནས་བོད་སྐད་རྩ་བ་ནས་བཤད་ཤེས་ཀྱི་མེད། ཡུལ་སྐོར་གྱི་ས་གནས་སུ་གྱུར་པའི་རྗེས་བོད་སྐད་ཤེས་མཁན་གདན་འདྲེན་ཞུས་པ་དང། ས་གནས་ཀྱི་མིས་ཀྱང་སྟབས་བདེའི་བོད་སྐད་ཚིག་རེ་གཉིས་སྦྱངས་ཏེ་ཡུལ་སྐོར་བར་ལན་འདེབས་བྱེད་ཀྱི་ཡོད་ཅེས་གསུངས་བྱུང། ཟླ་བ་ཚེ་རིང་ལགས་ནས་རྒྱ་ནག་ནང་གི་སྤྱི་ཚོགས་དྲ་འབྲེལ་བརྒྱུད་ལམ་ཐོག་ལ་ཡང། དྲ་ལམ་ཐོག་གི་བོད་རིགས་གྲགས་ཅན་ཟེར་བས། རང་ཉིད་ཀྱིས་བོད་སྐད་བཤད་མི་ཤེས་པ་དེར་དག་འབུད་བྱས་པའི་ནང་དོན་ཡོད་པ་གསུངས་བྱུང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤི་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་དཔྱད་བསྡུར་གྱི་བརྟག་དཔྱད་ཁང་ནས་ཤེས་རྟོགས་བྱུང་བར། ཡུའུ་ཀྲུབ་དྲ་ཚིགས་ཐོག་བོད་རིགས་ཀྱི་ནང་དོན་བཟོ་མཁན་གྱིས་སྤེལ་བའི་བརྙན་ཐུང་མི་ཉུང་བ་ཡོད་པ་དང། ང་ཚོ་བོད་ཁུལ་དུ་བོད་པ་མི་རེ་ངོ་རེས་བོད་སྐད་བཤད་ཤེས་པ་དེ་འདྲ་མ་རེད་ཟེར་མཁན་དང། ང་ཚོ་བོད་འབའ་ཐང་དུ་འཚར་ལོངས་བྱུང་བ་བཞིན་ཆུང་དུས་ནས་ཁོར་ཡུག་གཅིག་པ་མ་རེད། ཁོང་ཚོས་ཀྱང་བོད་སྐད་བཤད་ཤེས་ཀྱི་མ་རེད་ཅེས་བརྗོད་ཡོད། འཁྱུག་དབྱིངས་ཐིག་ཐོག་དྲ་ཚིགས་ཐོག་རང་ཉིད་ནི་བོད་པ་ཚོང་གཉེར་བ་གཡུ་ཚའོ་ཇི་དགའ་ཚང་ཟེར་བའི་ཁ་བྱང་ནས་ཀྱང་བརྙན་པར་ནང་བོད་པ་མི་རེ་ངོ་རེ་ཚང་མས་བོད་སྐད་བཤད་ཤེས་ཀྱི་མ་རེད་ཟེར་ཐད་ཀར་བརྗོད་ཡོད། གཉིས་པ། བོད་རིག་པའི་མཁས་པའི་རྩོམ་ཡིག་སྟེ། ལོ་རབས་བརྒྱད་ཅུ་ནས་བཟུང། བོད་པས་བོད་སྐད་བཤད་མི་ཤེས་པ་ཆགས་ཡོད། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤེ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་དཔྱད་བསྡུར་གྱི་བརྟག་དཔྱད་ཁང་ལ། འབྲེལ་ཡོད་བོད་སྐད་གནས་ཐབས་སྐོར་གྱི་ཚད་ལྡན་གྱི་དཔྱད་གཞིའི་ཡིག་ཆ་མཁོ་སྤྲོད་གནང་བྱུང། བོད་རིག་པའི་མཁས་པ་སྡེ་རོང་ཚེ་རིང་དོན་གྲུབ་ལགས་ཀྱི་བརྩམས་བྱ། བདག་གི་རེ་སྨོན་ཞེས་པའི་དེབ་འདིའི་ནང། ལོ་རབས་བརྒྱད་ཅུ་ནས་བོད་རིགས་ཀྱིས་བོད་སྐད་མི་ཤེས་པ་དང། བོད་རིགས་ཀྱིས་བོད་སྐད་ཡག་པོ་བཤད་མི་ཤེས་པ་ཟེར་བའི་རྣམ་པ་ཐོན་ཟིན་ཡོད་པ་གླེང་འདུག་ཁོང་གིས། དེ་སྔ་ཆེད་མངགས་དཀར་མཛེས་བོད་རིགས་རང་སྐྱོང་ཁུལ་གྱི་རིག་གནས་གནས་ཚད་ཅུང་མཐོ་བའི་རྫོང་དགུ་སྟེ་དར་རྩེ་མདོ་དང་སྡེ་དགེ། འབའ་ཐང། ལི་ཐང། དཀར་མཛེས། ཉག་རོང། དཔལ་ཡུལ། སེར་ཤུལ། གསེར་རྟ་བཅས་ཀྱི་བོད་རིགས་ལས་བྱེད་པ་ཁྱོན། དྲུག་སྟོང་བརྒྱ་མེད་བཞི་བཅུ་ཞེ་བཞི་ལ་བརྟག་དཔྱད་བྱས་པ་བརྒྱུད་བོད་ཡིག་ཤེས་མཁན་དགུ་བརྒྱ་དགུ་བཅུ་གོ་གཅིག་ལས་མེད་པ་རེད་འདུག་དེབ་ནང་ད་དུང་གླེང་བར། རིག་གནས་གསར་བརྗེ་ཆེན་མོའི་སྐབས་སུ། མི་རིགས་རང་སྐྱོང་གི་དཀར་མཛེས་ཁུལ་གྱི་ངོས་ནས་བརྗོད་ན། བོད་རིགས་སློབ་གྲྭ་དང་བོད་ཡིག་ཆེད་ལས། བོད་ཡིག་སློབ་ཚན། དཔེ་ཆ། དུས་དེབ་སོགས་ཡོངས་རྫོགས་རྩ་མེད་བཟོས་པ་དང། གྲངས་ལས་འདས་པའི་བོད་ཡིག་གི་ལོ་རྒྱུས་ཚད་ལྡན་ཡིག་ཆ་ཁག་མེར་བསྲེགས་བཏང་ཡོད། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་བར། དཀར་མཛེས་ཁུལ་གྱི་སློབ་ཆུང་སློབ་འབྲིང་གི་བོད་ཡིག་སློབ་ཚན་དང་ཆེད་ལས། དེ་བཞིན་བོད་ཡིག་གི་དུས་དེབ་ཁག་སྔ་རྗེས་སུ་གཉེར་མཚམས་བཞག་ཡོད། བོད་ཡིག་དགེ་རྒན་ཕོན་ཆེན་ཞིག་ཁུ་བསྡུ་བྱས་པ་དང་ཡང་ན་ལས་སྒྱུར་དང་ལས་གནས་ནས་ཁ་བྲལ་དགོས་བྱུང་སྟེ། བོད་ཁུལ་དུ་བོད་ཡིག་གི་སློབ་གསོ་ཧ་ལམ་རྒྱུན་ཆད་ནས་ཤུལ་མེད་ཆགས་པ་གླེང་འདུག་གསུམ་པ། འགྲོ་བ་མིའི་ཐོབ་ཐང་གི་སྙན་ཐོའི་ནང་སྐད་གཉིས་སློབ་གསོའི་གནས་ཚུལ་ངོ་མ་ཐེར་འདོན་བྱས་པ། འགྲོ་བ་མིའི་ཐོབ་ཐང་ཚོགས་པ་སྟེ་འགྲོ་བ་མིའི་ཐོབ་ཐང་གི་ལྟ་ཞིབ་ཞུ་བ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་སྙན་ཐོ་ཞིག་བཏོན་ཡོད་པའི་ནང་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཀྱི་སློབ་གསོའི་སྲིད་ཇུས་ནང། བོད་མིར་རང་མི་རིགས་ཀྱི་སྐད་ཡིག་ཐོག་ནས་སློབ་གསོ་ལེན་རྒྱུའི་གོ་སྐབས་འདི་ཤུགས་ཆེན་པོའི་ངང་ནས་བཀག་སྡོམ་དང་འཁུ་བསྡུ་བྱེད་བཞིན་ཡོད་པ་དང། གཞུང་གིས་སྲིད་ཇུས་འདིར་སྐད་གཉིས་ཀྱི་སློབ་གསོ་ཟེར་བརྗོད་ཀྱི་ཡོད་རུང་དོན་དངོས་ཐོག་རིམ་པ་བཞིན་རྒྱ་སྐད་ཀྱིས་བོད་སྐད་ཀྱི་ཚབ་བྱེད་ཀྱི་ཡོད་པ་གསལ་སྟོན་བྱས་ཡོད། སྙན་ཐོ་འདིའི་ནང། ད་དུང་སློབ་གྲྭ་ཆུང་བ་དང་སློབ་གྲྭ་འབྲིང་བའི་བོད་རིགས་དགེ་རྒན་དང་སློབ་མ། དཔོན་རིགས་བཟོ་པ་སོགས་མང་པོ་ཞིག་ལ། གཏིང་ཟབ་པའི་བཅར་འདྲི་ཞུས་པ་ཡང་ཚུད་འདུག་འགྲོ་བ་མིའི་ཐོབ་ཐང་གི་ལྟ་ཞིབ་ཚོགས་པས་ཤེས་རྟོགས་བྱུང་བར། བོད་ནང། གཞུང་ཕྱོགས་ཀྱིས། བོད་ཀྱི་སློབ་གྲྭ་ཁག་ནང། བོད་སྐད་མི་ཤེས་པའི་རྒྱ་རིགས་དགེ་རྒན་དེ་ལས་མང་བ་མངགས་གཏོང་བྱས་པ་དེས། ས་གནས་ཁག་གི་སློབ་གྲྭ་ཆུང་བའི་ནང། རྒྱ་རིགས་དགེ་རྒན་གྱི་གྲངས་འབོར་ཉིན་རེ་བཞིན་འཕར་སྣོན་ཕྱིན་པའི་གནས་སྟངས་འོག། རྒྱ་སྐད་ཀྱི་སློབ་གསོ་ལས་བོད་སྐད་ཀྱི་སློབ་གསོ་དོར་དགོས་བྱུང་ཡོད་པ་གླེང་འདུག་སྙན་ཐོ་འདིའི་ནང་ད་དུང། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་དང་པོའི་ནང། གོ་ལའི་དུས་བབ་ནས། དེ་སྔ། འབྲེལ་ཡོད་བོད་སྐད་སྐོར་གྱི་རྩོམ་ཡིག་ཅིག་སྤེལ་ཡོད་པའི་ནང། བོད་སྐད་བེད་སྤྱོད་བྱེད་ཚད་ཤུགས་ཆེན་པོས་ཉུང་རུ་ཕྱིན་པ་འདི་ནི་སློབ་གྲྭ་ནས་བོད་སྐད་བེད་སྤྱོད་ཉུང་ཉུང་བྱས་པའི་དབང་གིས་ཡིན་པ་དང། གྲོང་ཁྱེར་ཅན་དང་སློབ་གྲྭའི་ནང་རྒྱ་སྐད་བཤད་པའི་དུས་ཚོད་མང་རུ་ཕྱིན་པ་འདིས། བོད་སྐད་ལ་ཉེན་ཁ་འཕྲད་པ་ཐད་ཀར་གླེང་ཡོད། རྩོམ་ཡིག་ནང། ད་དུང་ཕྲུ་གུས་ཕ་སྐད་བཤད་མ་ཤེས་པའི་གནས་སྟངས་འདི་བོད་རིགས་ཀྱི་ཁྱིམ་བདག་མང་པོས་དོ་སྣང་བྱུང་ཡོད་པ་བརྗོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨེ་ཤེ་ཡའི་བདེན་རྫུན་གནས་ཚུལ་ལ་ཞིབ་བཤེར་དཔྱད་བསྡུར་གྱི་བརྟག་དཔྱད་ཁང་ནས་རྩོམ་ཡིག་འདིར་ཞིབ་དཔྱད་དང་བཙལ་འཚོལ་བྱས་ཀྱང། མ་ཡིག་འདི་རྙེད་མ་བྱུང། བཞི་པ། འབུམ་རམས་པ་རྒྱལ་ལོ་ལགས་ནས་དངོས་སུ་བདེན་དཔང་གནང་བ། བོད་རིགས་ལས་འགུལ་བ་དང་འབུམ་རམས་པ་རྒྱལ་ལོ་ལགས་ནི་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་བོད་ཀྱི་སྐད་ཡིག་སྡེ་ཚན་ཐོག་ལོ་ངོ་བཅུ་གྲངས་རིང་དགེ་རྒན་གནང་ཡོད་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁོང་རྒྱ་ནག་ནས་ཁ་བྲལ་ཏེ་ཁེ་ན་ཌར་བཞུགས་ཡོད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཇི་ནི་ཝར་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་སྐོར་གྱི་བགྲོ་གླེང་ཚོགས་འདུའི་ནང་ཁོང་གིས་རང་ཉིད་ཀྱི་ཉམས་མྱོང་ཐོག་ནས་རྒྱ་ནག་གི་བོད་རིགས་བཅའ་སྡོད་སློབ་གྲྭ་འདིས་བོད་མི་རིགས་ཀྱི་རིག་གཞུང་ལ་ཇི་ལྟར་ཤུགས་རྐྱེན་བཟོ་བཞིན་ཡོད་པ་གསལ་བཤད་གནང་ཡོད། འབུམ་རམས་པ་རྒྱལ་ལོ་ལགས་ནས་ཞི་ཅིན་ཕིང་གིས་སྔོན་འགྲོའི་སློབ་གསོའི་སྲིད་བྱུས་འདི་གསལ་བསྒྲགས་བྱས་པའི་རྗེས་སུ་ཁོང་གིས་བོད་ཀྱི་ཤར་རྒྱུད་ས་གནས་ལྔ་བཅུ་ལྷག་ཙམ་གྱི་བཅའ་སྡོད་སློབ་གྲྭ་ཁག་ལ་བསྐྱོད་སྐབས། སློབ་མ་ཚོས་རྒྱ་ནག་གི་སྤྱི་སྐད་ཟེར། རྒྱ་སྐད་ཀྱི་ཐོག་ནས་སྐད་ཆ་ཤོད་དགོས་པ་བཙན་ཤེད་ངང་ལག་བསྟར་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་པ་མ་ཟད། ད་དུང། དགེ་རྒན་གྱིས་རྒྱ་ནག་དམར་ཤོག་གུང་ཁྲན་གཞུང་གིས་ཆོག་མཆན་ཡོད་པའི་བསླབ་གཞི་ལས་གཞན་བེད་སྤྱོད་བྱེད་མི་ཆོག་པ་ཤེས་རྟོགས་བྱུང་འདུག། འཇར་མན་གྱི་རླུང་འཕྲིན་ནས་གནས་ཚུལ་སྤེལ་བར་གཞིགས་ན། འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ལོ་བཞི་ནས་ལོ་དྲུག་བར་གྱི་སློབ་ལོ་མ་སོན་པའི་སྔོན་གྱི་བཅའ་སྡོད་སློབ་གྲྭའི་བྱིས་པས་ཕ་སྐད་ཐོག་ནས་ནང་མི་དང་སྐད་ཆ་བཤད་ཐུབ་ཐབས་མེད་པ་གསུངས་འདུག་ཁོང་གིས་སྔོན་དཔག་གནང་བར། སྤྱི་ལོ་ཉིས་སྟོང་སུམ་ཅུ་ལོའི་རྗེས་སུ་བོད་ས་ཡོངས་ལ། ཕལ་ཆེར་བརྒྱ་ཆ་བདུན་ཅུ་ཡི་བོད་མིས་བོད་སྐད་བཤད་མི་ཤེས་པ་ཆགས་རྒྱུ་རེད་འདུག་འབུམ་རམས་པ་རྒྱལ་ལོ་ལགས་ནས་གསུངས་པར། བོད་ཁུལ་གྱི་སྐད་གཉིས་སློབ་གསོ་ཟེར་བ་འདི་མིང་ཙམ་ཆགས་ཟིན་པ་དང། ཚང་མ་རྒྱ་སྐད་གཙོ་བོ་ཆགས་ཡོད་པ་མ་ཟད། ད་དུང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་དྲུག་པའི་ནང། དེ་བས་བོད་ཁུལ་གྱི་སློབ་སྤྱི་ཁག་ཅིག་ནས་དགེ་རྒན་ལ་བརྡ་ཐོ་བཏང་སྟེ། ལོ་ལྔའི་ནང་ཚུན་ལ་བོད་སྐད་འདི་བཞིན་སློབ་གྲྭའི་སློབ་ཚན་ནང་ནས་ཆ་ཚང་མེད་པར་བཟོ་དགོས་སྐོར་གླེང་འདུག། གོང་ཞུས་ཀྱི་རྩོམ་ཡིག་འདི་རྩོམ་པ་པོ་དུང་སྒྲ་དང། ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ཨི་རན་གྱི་བུད་མེད་འཐབ་རྩོད་པ་ལྕམ Narges Narges Mohammadi ལགས་ལ་འཚམས་འདྲི་གསུང་འཕྲིན་བསྩལ་གནང་མཛད་པ་དང་ལྕམ Narges ལགས་ཀྱིས་བཙོན་ཁང་ནས་ཕྱི་ལ་བརྡ་ལན་གནང་བ། དེ་བཞིན་ཁོང་གི་བུ་དང་བུ་མོ་གཉིས་ཀྱིས་ཁོང་བཙོན་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་བ་སོགས་ཀྱི་སྐོར་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་དེ་བཞིན་ཨི་རན་མི་མང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པའི་འཐབ་རྩོད་གནང་མཁན་དང་ད་ལྟ་ཨི་རན་གྱི་ཨི་ཝེན་བཙོན་ཁང་ནང་བཙོན་འཇུག་ཞུས་པ་དགུང་གྲངས་ལྔ་བཅུ་ང་གཅིག་ལ་ཕེབས་པའི་ལྕམ་ནར་ཀིས་མོ་ཧམ་མ་ཏི་ལགས་ལ་འབུལ་ལམ་ཞུ་རྒྱུ་ཡིན་སྐོར་འདི་ཟླའི་ཚེས་དྲུག་སྟེ

ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྕམ Narges Mohammadi ལགས་ལ་སྤྱི་ཚེས་བདུན་ཏེ་རེས་གཟའ་སྤེན་པའི་ཉིན་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་འདུག་འཚམས་འདྲིའི་གསུང་འཕྲིན་སྩལ་གནང་མཛད་པ་དེའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་སྐབས་མང་གཙོ་དང་ཕྱི་གསལ་ནང་གསལ་འགྲོ་བ་མིའི་རིགས་ལ་བརྩི་མཐོང་དང། འདྲ་མཉམ་ལྟ་བུའི་རིན་ཐང་ཁག་ལ་ཕྱོགས་ཡོངས་ནས་ངོས་འཛིན་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེས་ང་ཚོ་ཚང་མར་ཕན་ཐོགས་ཡོང་ངེས་ཡིན་པ་དང། ཡང་མགོན་པོ་གང་ཉིད་ནས་ལྕམ་ནར་གིས་ལགས་ཀྱི་ཕྱག་སྦྲེལ་ལྕམ་ཤི་རིན་ཨི་པ་ཏི་ལགས་ཐེ་བའི་དེ་སྔའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་འགའ་ཤས་ཀྱི་ལྷན་དུ་བཀའ་བསྡུར་གནང་རྒྱུ་བྱུང་ཞེས་དང་ཁོང་ཚོས་སྤྱི་ཚོགས་ནང་བུད་མེད་ལ་དབྱེ་འབྱེད་མེད་པར་བཟོས་ཏེ་ཞི་བདེའི་ལམ་ནས་སྤྱི་ཚོགས་ཡར་རྒྱས་གཏོང་རྒྱུའི་འབད་བརྩོན་གནང་བཞིན་པར་བསྔགས་བརྗོད་ཞུ་གི་ཡོད། ནོ་སྦེལ་ཞི་བདེའི་གཟེངས་རྟགས་འདི་ཡང་ང་ཚོ་སྐྱེས་པ་ནས་བཟུང་ང་ཚོའི་འཚོ་བའི་ནང་བུད་མེད་ཇི་ལྟར་གལ་གནད་ཆེན་པོ་ཡིན་པ་ངོས་འཛིན་གནང་སྟེ་ཆེད་དུ་གནང་བ་ཞིག་ཡིན་པར་ཡིད་ཆེས་གནང་གི་ཡོད་ཅེས་དང་འཛམ་གླིང་ནང་ཞི་བ་དང་གྲོས་མོལ་འཚེ་བ་མེད་པའི་ལམ་ནས་དཀའ་རྙོག་ཁག་ཞི་འགྲིག་ཡོང་བའི་འགྱུར་བར་འདོད་པ་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེ་ལྟ་བུའི་འགྱུར་བ་འགྲོ་བའི་གཞི་རྟེན་ནི

and that we have a better human rights situation in Iran. ཁོང་གིས་གསུངས་དོན་གཙོ་བོར་ཉིན་གཅིག་ཁོང་གིས་ཨི་རན་ནང་གི་དཀའ་ངལ་ཁག་སེལ་སྐོར་དང་ཨི་རན་གྱི་བུད་མེད་རྣམས་ལ་སྐྱེས་པ་ཕོ་དང་ཐོབ་ཐང་འདྲ་མཉམ་ཡོད་པ་དེ་བཞིན་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་བཟང་དུ་ཕྱིན་པའི་སྐོར་ཞུ་ཐུབ་པའི་ཐུགས་རེ་གནང་གི་ཡོད་སྐོར་གསུངས་འདུག། ལྕམ Narges Mohammadi ལགས་ནི་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨི་རན་གྱི་ལྕམ་ཤེ་རིན་ཨ་བྷ་ཏི་ལགས་ཀྱིས་སྣེ་ཁྲིད་གནང་བའི། འགྲོ་བ་མིའི་ཐོབ་ཐང་གི་བསྟི་གནས་ཅེས་པའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པའི་ཚོགས་གཞོན་ཡིན་པ་དང་ཁོང་གིས། འཚེ་མེད་ཞི་བའི་ལམ་ནས། Hajib ཞེས་པའི་ཁ་ཆེའི་བུད་མེད་ཚོས་མགོ་རས་གོན་སྲོལ་གཙོས་པའི། ལམ་ལུགས་ངན་པ་ཁག་ལ་ངོ་རྒོལ་ཤུགས་ཆེ་གནང་མཁན་སྤྱི་དང་ལྷག་དོན་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དགུ་པའི་ནང་རང་ལོ་ཉི་ཤུ་རྩ་གཉིས་ལ་སོན་པའི་མ་ས་ཨ་མེ་ནི་ལགས་ཀྱིས་མགོ་རས་མ་གོན་པའི་ནག་ཉེས་བཙུགས་ནས་ཨི་རན་གྱི་ཉེན་རྟོག་པས་འཛིན་བཟུང་བཀག་ཉར་འོག་འདས་གྲོངས་སུ་ཕྱིན་པའི་རྗེས་སུ་ཁོང་གིས། ངོ་རྒོལ་གྱི་ལས་འགུལ་སྣེ་ཁྲིད་གནང་འདུག། ལྕམ Narges Mohammadi ལགས་ཀྱིས་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་ཆེད་དང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པ་དེ་བཞིན་སྲོག་ཐོག་ཉེས་ཆད་གཏོང་རྒྱུ་རྩ་མེད་བཟོ་ཐབས་ཆེད་ལས་འགུལ་སྤེལ་བ་ཁག་ལ་བརྟེན་ནས་ཁོང་ཡང་ཡང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང་ད་ལྟ་ཁོང་ཨི་རན་ནང་གི་ཨི་ཝན་ཞེས་པའི་གདུག་རྩུབ་ཆེ་བའི་བཙོན་ཁང་ནང་བཙོན་འཇུག་མྱོང་མུས་ཡིན་འདུག་ཁོང་གི་སྐུ་ཟླ་ཏཱ་ཧི་རེ་ཧ་མ་ནི་ལགས་དང་བུ་དང་བུ་མོ་མཚེ་མ་གཉིས་ཡོད་པ་རྣམས་དེང་སྐབས་ཧྥ་རན་སི་ནང་ཡོད་སྟབས་ཏཱ་ཧི་རེ་ཧ་མ་ནི་ལགས་ཀྱིས་ཁོང་གི་སྐུ་ཟླ་ནར་གིས་ལགས་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་པར་དགའ་པོ་བྱུང་ཡོད་སྐོར

ཐེངས་འདིའི་ཆེད་བསྒྲིགས་ཀྱི་ལེ་ཚན་ནང། Atlanta ས་གནས་བོད་རིགས་ཚོགས་པའི་ཉེ་ཆར་བྱང་ཨ་རིའི་བོད་རིགས་ཚོགས་པའི་ཁུངས་གཏོགས་གཞུང་འབྲེལ་དེབ་སྐྱེལ་བྱས་ཡོད་པར་བརྟེན་བོད་རིགས་ཚོགས་པའི་སྡིངས་ཆ་བརྒྱུད་བོད་དོན་ཞུ་གཏུག་དང་བོད་མིའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་རྒྱུར་མཐུན་རྐྱེན་འགྱུར་རྒྱུ་ཡིན་པ་སོགས་ཀྱི་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ལྷན་འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

ད་རེས་ས་གནས་ནང་ལོགས་ལ་དེ་འདྲས་བོད་ཀྱི་དུས་སྟོན་ཚོགས་ཡག་འདི་ཐེངས་མ་དང་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་གནད་དོན་འདི་དང་འབྲེལ་བྱས་གཞི་རྩའི་ཕ་གའི་ས་གནས་ཀྱི་བོད་པའི་ཀྱི་གནས་བབ་སྐོར་ལ་བཀའ་འདྲི་ཞུ་ཡས་ཡིན། བསྟན་འཛིན་བསོད་ནམས་ལགས་ཨ་ཐོག་མ་དེ་ད་ལྟ་ད་ལྟ་ཕ་གའི་ས་གནས Atlanta ལ་གཞི་རྩའི་ཀྱི་ཅིག་བོད་པའི་ཀྱི་མི་འབོར་འདི་ག་འདྲས་ཅིག་ཡོད་ན་འདི་ང་ཚོར་ངོ་སྤྲོད་ཞིག་གནང་ད།

ད་དབྱིན་སྐད་ཐོག་ཏུ་ཞུས་པ་ཡིན་ན Tibet Festival ཟེར་དེ་འདྲས་ཅིག་ཕྱི་ཟླ་བཅུ་དགུ། ཡོང་རྒྱུའི་ཕྱི་ཟླ་བཅུ་པའི་ནང་ལོགས་ལ་སྐོང་ཚོགས་དག་ཅིག་གོ་སྒྲིག་ཞུས། གཞི་རྩའི་ད་ལྟ་དབྱར་ཁའི་དུས་ཚོད་དེ་བྱང་ཨ་མི་རི་ཀའི་ནང་ལོགས་ཆ་མཚོན་པ་ཡིན་ན་ཨ་མི་རི་ཀའི་ད་བོད་མི་གནས་སྡོད་བྱེད་ས། མངའ་སྡེ་མང་པོ་ཅིག་ནང་ལོགས་ལ་བོད་ཀྱི་དུས་སྟོན་རེད་བོད་ཀྱི་ཉིན་མོ་ལ་སོགས་པའི་གི་དེ་འདྲའི་ད་དུས་སྟོན་ཁག་ཅིག་གོ་སྒྲིག་ཞུ་ཡའི་ལུགས་སྲོལ་ཆགས་བསྡད་ཤག་ད་ད་ལྟ་ཕ་གི Atlanta ས་གནས་ལ་ད་རེས་བོད་ཀྱི་དུས་སྟོན་འདི་ཐེངས་མ་དང་པོ་ཆགས་བསྡད་ཀྱི་ཡོད་ན་ནི་དེའི་འཆར་གཞི་དེ་ག་འདྲའི་ཞིག་སླེབས་པ་ཡིན་ན། ལགས། ད་ནི་དེ་ལྟར་ངས་དུས་སྟོན་ཐེངས་མ་དང་པོ་བཟོ་དུས་ཙམ་པ་སྔོན་མ་དང་ན་ང་ཚོ་དེ་ལ་ཡར་བློ་གསལ་གླིང་གི་ཆོས་ཚོགས་ཡོད་རེད་པ་ལགས། ནི་ཆོས་ཚོགས་བརྒྱུད་ནས་ད་ལོ་ད་ལོ་མང་པོ་ཕྱིན་ཞེས་ལ་ལོ་དྲུག་བདུན་བདུན་བརྒྱད་ཕྱིན་བདུན་བརྒྱད་ལོ་བཅུ་ཕྱིན་ཡོད་ས་རེད་བྱས། དེ་སྔར་དེ་འདྲའི Festival དེ་གཅིག Organize བྱས་ཡོད་ས་རེད།

ཐེངས་མ། ཚོགས་པའི་ངོས། དེ་འདྲ་བྱེད་ཐེངས་མ་དང་པོ་ཡིན་ལ། ལགས་འོ་ན་ད་ལྟ་དུས་སྟོན་འདིའི་ནང་ལོགས་ལ་ཅིག་རྣམ་པ་ཚོས་ཀྱིས་ག་རེ་གནང་ཡ་ཡིན་ན་འདི་གཞི་རྩའི་གི་བོད་པའི་གྱི་དུས་སྟོན་འདི་ད་བོད་ཀྱི་སྐོར་ཆགས་བསྡད་ཡོད་རེད་དེ་ཡིན་ནའི་གཙོ་བོ་དེ་ཡང་ཅིག་ཕྱི་རྒྱལ་མི་མང་རེད་སློབ་ཕྲུག་རེད་མང་ཚོགས་ལ་ཅིག་བོད་པའི་གྱི་གནད་དོན་ཐོག་གོ་རྟོགས་སྤེལ་ཡ་གྱི་ཡང་རང་བཞིན་ཅིག་ཆགས་བསྡད་ཡོད་དུས་ད་ལྟ་རྣམ་པ་ཚོས་ཀྱིས་མ་གའི་ས་གནས་ལ་ད་དུས་སྟོན་འདི་དང་འབྲེལ་བ་ཡོད་པའི་གྱི་ཡང་ཅིག་འཆར་གཞི་རེད་ལས་གཞི་ག་རེ་ག་རེ་གནང་ཡ་འཆར་གཞི་ཡོད་ན།

ལགས་འོང་ད་ད་ལྟ་བསོད་ནམས་ལགས་ཀྱི་ལན་འདིའི་ནང་ལོགས་ལ་གཅིག་བོད་པའི་གནད་དོན་གོ་རྟོགས་སྤེལ་ཡའི་གོ་སྐབས་མང་པོ་ཅིག་མེད་དུས་ད་རེས་ཀྱི་དུས་སྟོན་འདི་བརྒྱུད་བྱས་ལྷག་པར་དུ་ད་ལྟ་ཨ་མི་རི་མངའ་སྡེ Georgia ལ་རེད་དེ་ག་ནང་བཞིན་གྱི་མངའ་སྡེ་ནང་གི་གྲོང་སྡེ་གི་གྲོང་སྡེ་སྤྱི་ཁྱབ་ལ་སོགས་པ་དང་མེ་ཡར་དེ་འདྲས་ཅིག་གདན་འདྲེན་ཞུས་བྱས་ཡང་གནད་དོན་གོ་རྟོགས་སྤེལ་ཡའི་གི་བརྒྱུད་ལམ་ཅིག་ཆགས་བསྡད་ཀྱི་གསུང་གི་ད་ལྟའི་ཆ་ལ་དེ་འདྲས་ཀྱི

བསྡུར་བ་ཡིན་ན་ཅིག་བོད་རིགས་ཚོགས་པ་གསར་བ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ། ཚོགས་གཙོའི་གི་ལས་གནས་འདིའི་འོག་ལ་ཡང་ས་གནས་ལ་ཅིག་ད་མི་འབོར་གྱི་ཆ་ནས་མ་ཡིན་པའི་ཡང་དཀའ་ངལ་གཞན་པ་འདི་འདྲ་ག་རེ་འཕྲད་ཀྱི་ཡོད་ན་ཅིག་བོད་པའི་གི་གནད་དོན་གོ་རྟོགས་སྤེལ་ཡ་རེད་ལྷག་པར་དུ་ཅིག་བོད་པའི་གི་ད་འདུ་འཛོམས་ཁག་ཅིག་གོ་སྒྲིག་གནང་ཡ་ལ།

ཚོགས་པ་ཆེ་ཆགས་བསྡད་ཡོད་ནོ། ལགས་འོང་ཨ་ནི་དེ་རིང་གི་ལེ་ཚན་ནང་ང་ཚོ་གོ་སྐབས་གནང་བ་ཐུགས་རྗེ་གནང། ད་ལྟ་བཀའ་མོལ་ཞུ་ཡུལ་དེ་ཨེ་ཏི་ལན་ཏྲ་ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་བསོད་ནམས་ལགས་རེད། རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པ་ཐུགས་རྗེ་གནང། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་སེངྒེ་ཡིན། ཐེངས་འདིའི་ལས་རིམ་དེ་མཇུག་བསྡོམས་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། མེག་སི་ཀོ་ཡུལ་ནང་གི་མཛད་འཆར་བསྐྱངས་བཞིན་པའི་ཁོངས། གོ་ཏེ་ལ་ཧ་ར་གནམ་ཐང་དུ་ཕེབས་འབྱོར་གནང་སྐབས་ཁུལ་དེའི་ནང་གི་འགོ་ཁྲིད་རྣམ་པ་དང། མང་ཚོགས་ཐོག་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་ཡོད་པ་རེད་འདུག་ཕྱི་ཚེས་བཅུ་ཉིན་སྲིད་སྐྱོང་མཆོག་མེག་སི་ཀོ་གྲོས་ཚོགས་སུ་ཕེབས་སྐབས་གྲོས་ཚོགས་ཀྱི་ཚོགས་གཞོན་མཆོག་གིས་གཙོས་ཚོགས་མི་ཡོངས་ཀྱིས་ཚོར་བ་ཆེན་པོས་དགའ་བསུ་ཞུས་གནང་ཡོད་པའི་སྐོར། རྒྱ་ནག་གཞུང་འབྲེལ་ཤོག་གོ་ལའི་དུས་བབ་ཅེས་པའི་བདུན་ཕྲག་འདིའི་གཟའ་ཟླ་བའི་ཉིན་གནས་ཚུལ་ཞིག་འདོན་སྤེལ་བྱས་པའི་ནང། ཉེ་བའི་ཆར་སུའེ་ཏེན་གྱི་རྒྱལ་ས Stockholm དུ་བསྡུས་པའི་འཛམ་གླིང་ཆུའི་གཟའ་འཁོར་ཞེས་པའི་ལྷན་ཚོགས་སུ་བོད་ནང་གི་ཆུའི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་གཏོང་ཕྱོགས་ཐད་སླར་ཡང་ཨ་རི་དང་བོད་མིའི་ཕྱོགས་ནས་རྒྱ་གཞུང་ལ་ཁ་རྡུང་བཏང་བ་དང། མཚུངས་སུ་རྒྱལ་སྤྱིའི་སྤྱི་ཚོགས་མགོ་སྐོར་བསླུ་བྲིད་གཏོང་ཐབས་བྱས་ཡོད་ལུགས་བརྗོད་ནས་རྒྱ་ནག་གཞུང་གིས་སོ་སོའི་དཔལ་འབྱོར་འཕེལ་རྒྱས་ཀྱི་དགོས་མཁོར་གཞིགས་ནས་ཆུ་མཛོད་གསར་རྒྱག་དང་གཙང་བོ་ཁ་བསྒྱུར་ལ་སོགས་རང་བྱུང་སྐྱེ་ཁམས་ཁོར་ཡུག་ལ་གནོད་གཞིའི་ལས་གཞི་འདྲ་མིན་བརྩམས་དང་རྩོམ་བཞིན་པའི་ཉེར་ལེན་གྱིས། མདོ་དབུས་མཐོ་སྒང་གི་སྐྱེ་ཁམས་ཁོར་ཡུག་ལ་གསབ་ཏུ་མེད་པའི་གནོད་སྐྱོན་བཏང་ཡོད་པའི་ཁར། གཙང་བོ་ཁ་བསྒྱུར་ལ་སོགས་ཆུའི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་ཀྱི་རྐྱེན་གྱིས། ས་ཁང་ཤོར་བའི་ས་གནས་ཀྱི་བོད་མི་ཚོར་གུན་གསབ་རག་གི་མེད་པའི་དངོས་ཡོད་གནས་ཚུལ་དེ་རིགས་ཟློག་ཐབས་བྱེད་ཀྱི་ཡོད་པ། བོད་དོན་དང་འབྲེལ་བའི་གཙང་བོའི་ཐོན་ཁུངས་དང་ཁོར་ཡུག་ཉམས་ཞིབ་པ་ཁག་གིས་འགྲེལ་བརྗོད་གནང་གི་ཡོད། བོད་དོན་ལས་འགུལ་སྤེལ་མཁན་རྣམས་ཀྱིས། རྒྱ་ནག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིའི་ཁོངས་བསྐྱར་དུ་འོས་ཤོག་འཕེན་པ་དེ་ནི་འོས་བབ་ཞིག་གཏན་ནས་མེད་པ་མ་ཟད། དྲག་གནོན་ལ་གཟེངས་རྟགས་སྤྲོད་པ་དང་གཅིག་མཚུངས་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག། དེ་ཡང། སློབ་ཕྲུག་གི་བོད་རང་བཙན་ཚོགས་པ་དང་བོད་དོན་ལས་འགུལ་མཉམ་འབྲེལ་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་བཅས་པའི་བོད་དོན་ལས་འགུལ་སྤེལ་མཁན་གྱི་ཚོགས་པ་གསུམ་གྱིས། ཕྱི་ཚེས་བཅུ་གཅིག་ཉིན་སྤེལ་གནང་བའི་སྤྱི་བསྒྲགས་ནང། ད་ཐེངས་རྒྱ་ནག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིར་བསྐྱར་དུ་འོས་འདེམས་བྱས་པ་དེ་ནི། ལྷན་ཚོགས་རང་ཉིད་ཀྱི་ཆེ་མཐོང་ལ་གནོད་སྐྱོན་ཚབས་ཆེ་བཏང་བ་ཞིག་ཡིན་པའི་སྐོར་སྐྱོན་བརྗོད་གནང་ཡོད་པ་རེད་འདུག། རྒྱ་ནག་གིས་བརྒྱུད་ལམ་གཅིག་གླེང་སྟེགས་ཐེངས་གསུམ་པ་དེ་བདུན་རྗེས་མའི་ནང་བསྐོང་ཚོགས་གནང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་མངོན་གསལ་དོད་པའི་ལས་འཆར་གཙོ་བོ་བརྒྱུད་ལམ་གཅིག་གི་གླེང་སྟེགས་དེ་ཕྱི་ཚེས་བཅུ་བདུན་དང་ཕྱི་ཚེས་བཅོ་བརྒྱད་བར་ཉིན་གཉིས་རིང་བསྐོང་ཚོགས་གནང་རྒྱུ་དང། ད་ཐེངས་ཀྱི་བརྒྱུད་ལམ་གཅིག་གི་གླེང་སྟེགས་དེ་འགོ་བཙུགས་ནས་ལོ་ངོ་བཅུ་འཁོར་གྱི་ཡོད་པ་དང་དེར་ལྷོ་ཨ་མི་རི་ཀ་དང་ཨ་ཧྥེ་རི་ཀའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་གི་སྐུ་ཚབ་རྣམས་མཉམ་ཞུགས་གནང་རྒྱུའི་རེ་བ་ཡོད་པ་རེད་འདུག་རྒྱ་ནག་གི་བརྒྱུད་ལམ་གཅིག་ཅེས་པ་དེ་ནི། ཨེ་ཤེ་ཡ་དང་ཡུ་རོབ་དང་ཨ་ཧྥེ་རི་ཀའི་གླིང་ཆེན་ཁག་ས་ཐོག་དང་མཚོ་ལམ་བརྒྱུད་ནས་ཨར་ལས་འཛུགས་སྐྲུན་གྱི་ལས་གཞི་དང་ནུས་ཤུགས་འདོན་སྤེལ་ཐོག་མཐུད་རྒྱག་པའི་ལས་འཆར་ཧ་ཅང་གི་གཞི་རྒྱ་ཆེན་པོ་ཞིག་ཡིན་པ་དང། དེ་འགོ་བཙུགས་ནས་ད་ཆ་ལོ་ངོ་བཅུ་འགྲོ་གི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་འབྲོམ་ལྷ་མོ་བཅས།